ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པ་ཁྲུམས་ཟླའི་ཚེས་བཅུ་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གསུམ་རེས་གཟའ་ཕུར་བུ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་ཚུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གཡུ་སྒྲོན་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཌའི་གྲོས་ཚོགས་འོག་མའི་ཚོགས་དུས་སྐབས་སུ་ཚོགས་གཙོས་གདན་ཞུ་གནང་སྟེ་འཐུས་མི་རྣམས་ལ་ངོ་སྤྲོད་གཏམ་བཤད་དང་དགའ་བསུ་ཞུས་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲི་ལེ་ཚན་ནང་སྒྱུ་རྩལ་བ་འཕྲིན་ལས་ལྷ་མོ་ལགས་ཀྱིས་སྒྱུ་རྩལ་ངོ་བོ་འདྲ་མིན་ནང་འཛུལ་ཞུགས་གནང་སྟངས་དང་བརྒྱུད་རིམ་དེའི་ནང་གི་མྱོང་བ་དང་འབྲེལ་བའི་སྐོར་ལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། གཟའ་འཁོར་སྔོན་དེར་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི San Francisco གྲོང་ཁྱེར་ནང་འཚམས་འདྲི་བྱེད་པའི་རིང་བོད་མི་དང་ཡུ་གུར་བ་ཧོང་ཀོང་གི་རང་དབང་ལས་འགུལ་བ་རྒྱ་རིགས་དམངས་གཙོ་དོན་གཉེར་བ། རྒྱ་ནག་གཞུང་དང་ཆབ་སྲིད་ལྟ་སྤྱོད་མི་མཐུན་མཁན་རྒྱ་རིགས་བཅས་ཚོགས་སྡེ་མང་པོས་རྣམ་པ་འདྲ་མིན་གྱི་ཐོག་ནས་ངོ་རྒོལ་ལས་འགུལ་སྤེལ་ཡོད་པར་བརྟེན་སྤྱི་ཚོགས་དྲ་ལམ་གྱི་དུས་འདིའི་ཆབ་སྲིད་ཀྱི་ལས་འགུལ་སྤེལ་ཕྱོགས་སོགས་སྐོར་ལ་ལས་འགུལ་གོ་སྒྲིག་གནང་མཁན San Francisco ས་གནས་བོད་རིགས་ཚོགས་པ་དང་གཞོན་ནུ་ཚོགས་པའི་ཚོགས་གཙོ་གཉིས་ལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། དེ་རིང་གི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཁེ་ན་ཌའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཆེ་བསྟོད་ཀྱི་སྣེ་ལེན་མཛད་སྒོ་ཞིག་གནང་བའི་སྐོར། ཁེ་ན་ཌའི་བོད་དོན་ཚོགས་པས་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་སྤེལ་བའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག་གོང་ཞུས་ཁེ་ན་ཌའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་སྣེ་ལེན་མཛད་སྒོ་དེར། ཁེ་ན་ཌའི་གཞུང་གི་བློན་ཆེན་གྲངས་བཞི་ཚུད་པའི་གྲོས་ཚོགས་ཀྱི་འཐུས་མི་ཉི་ཤུ་རྩ་དྲུག་མཉམ་ཞུགས་གནང་ཡོད་པ་རེད་འདུག་མཛད་སྒོའི་ཐོག་ཁེ་ན་ཌའི་ཡར་རྒྱས་འཛུགས་སྐྲུན་བློན་ཆེན་ཨ་རིབ་བྷི་ར་ནི་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ནི་དམངས་གཙོའི་རང་བཞིན་ལྡན་པ་ཞིག་ཡིན་པའི་སྐོར་དང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ནན་བརྗོད། ཁེ་ན་ཌའི་གཞུང་ངོས་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་སྐད་ཡིག་དང་རིག་གཞུང་གི་རང་དབང་བཅས་པར་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་གསུངས་པ་མ་ཟད། ཁེ་ནེ་ཏའི་གཞུང་གིས་རྒྱ་གར་དང་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་སྲུང་སྐྱོབ་ཀྱི་ཐབས་ཇུས་ཐོག་བོད་དེ་བཅུག་དགོས་པའི་སྐོར་གླེང་གནང་ཡོད་པ་རེད་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ནེ་ཏའི་ཡར་རྒྱས་འཛུགས་སྐྲུན་བློན་ཆེན་ཨ་རིབ་བྷི་ར་ནི་གཙོས་བློན་ཆེན་རྣམ་པ་དང་གྲོས་ཚོགས་ཀྱི་འཐུས་མི་རྣམ་པར་བོད་དོན་ཐོག་གཡོ་བ་མེད་པའི་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་བ་དང་སྦྲགས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཕྲོད་བཞུད་ཀྱི་གནས་བབ་དང། བོད་ལ་རང་སྐྱོང་གི་གནས་བབ་ཞིག་ཐོབ་རྒྱུར་ཁེ་ནེ་ཏ་དང་འཛམ་གླིང་གི་རྒྱལ་ཁབ་ཁག་གིས་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་དང། རྒྱ་ནག་གཞུང་གིས ྋགོང་ས་མཆོག་གི་སྐུའི་ཡང་སྲིད་རྩད་གཅོད་ཀྱི་ཐད་ཐེ་གཏོགས་བྱས་པ་དེར་བཀག་འགོག་བྱེད་དགོས་སྐོར་སོགས་གླེང་གནང་ཡོད་པ་རེད་འདུག་གོང་ཞུས་ཁེ་ནེ་ཏའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་སྲིད་སྐྱོང་མཆོག་ལ་སྣེ་ལེན་མཛད་སྒོ་དེ་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་དང། ཁེ་ན་ཏྲའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཁེ་ན་ཏྲའི་གྲོས་ཚོགས་འཐུས་མི་སྐུ་ཞབས James Maloney ཡི་ལས་ཁུངས་དང་ཁེ་ན་ཏྲའི་ནང་ཡོད་པའི་བོད་མིའི་ཚོགས་སྡེ་ཁག་གིས་གྲ་སྒྲིག་གནང་བ་ཞིག་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཏྲའི་གྲོས་ཚོགས་འོག་མའི་ཚོགས་དུས་སྐབས་སུ་ཚོགས་གཙོས་གདན་ཞུ་གནང་སྟེ་འཐུས་མི་རྣམས་ལ་ངོ་སྤྲོད་གཏམ་བཤད་དང་དགའ་བསུ་ཞུས་ཡོད་པ་སོགས་སྐོར། ཨོ་རྒྱན་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། འདི་ཟླའི་ཚེས་ཉི་ཤུ་གཉིས་ཀྱི་ཉིན་ཁེ་ན་ཏའི་རྒྱལ་ས་ཨོ་ཏོ་ཝཱར་དབུས་གྲོས་ཚོགས་འོག་མའི་ནང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་གྲོས་ཚོགས་ཀྱི་ཚོགས་དུས་སྐབས་སུ་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་གྷི་རེག་ཧྥེ་ར་གྷཱས་ལགས་ནས་གདན་ཞུ་གནང་སྟེ་འཐུས་མི་རྣམས་ལ་སྲིད་སྐྱོང་མཆོག་གི་ཕྱག་ལས་གནང་ཕྱོགས་དང་དེ་བཞིན་སྤྱི་འཐུས་ཀྱི་ཚོགས་གཙོ་གནང་བའི་གནས་སྟངས་བཅས་ལ་ཆེ་མཐོང་སླད་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་ཇེམ་སི་མེ་ལོ་ནི་ལགས་ནས་ངོ་སྤྲོད་གཏམ་བཤད་གནང་བ་དང།

དེ་མིན་སྲིད་སྐྱོང་མཆོག་ནས་ཁེ་ན་ཏའི་སློབ་སྟོན་ལྟེ་གནས་ཁང་གི་གནད་ཡོད་མི་སྣ་དང་ལྷན་དུ་བོད་དོན་དང་འབྲེལ་བའི་སྐོར་ལ་གོ་བསྡུར་གནང་བ་མུ་མཐུད་གསུང་རྒྱུར། སྤྱིར་བཏང་རྒྱལ་ཁབ་ཀྱི་སྲིད་ཇུས་ཀྱི་ཐོག་ནས་དང་དམིགས་བསལ་གྱི Indo Pacific གི་སྲིད་ཇུས་ཀྱི་ཐོག་ནས་དང་བོད་ཀྱི་ཨ་ནི་གཅིག་ས་གཤིས་ཀྱི་བདེ་འཇགས་དང། འབྲེལ་བའི་ཐོག་ནས་རེད་དེ་ག་ནང་བཞིན་ཁོར་ཡུག་རེད་དེ་ག་ནང་བཞིན་ཨ་ནི་བོད་པའི་བོད་ཀྱི་གནད་དོན་ཐོག་ལ་ཡ་ཨ་ནི་ཅིག་མ་འོངས་པ་ང་རང་ཚོ་བོད་དོན་གྱི་ཞུ་གཏུག་རེད་བོད་དོན་གྱི་ད་ལྟ་གནས་སྟངས་སྐོར་ལ་ཡ་ད་ཆ་ཞིབ་ཏུ་བསྟན་པའི་ཐོག་ནས་ཨ་ནི་ཅིག་ཁེ་ན་ཏ་གི་གྲོས་ཚོགས་རེད་དེ་ག་ནང་བཞིན་སྲིད་གཞུང་གི་ཐོག་ལ་ཡ་ད་བོད་དོན་གྱི་ཞུ་གཏུག་གི་ཐོག་ལ་ཡ་ང་ཚོ་བསམ་ཚུལ་བརྗེ་རེས་ཀྱི་གོ་བསྡུར་ཨ་ཞེ་དྲག་ལྷུག་པོ་བྱུང་སོང། ཡང་ཕྱི་སྲིད་ལས་ཁུངས་ཀྱི་འཐུས་མི་དྲུག་དང་ལྷན་དུ་ཕྱག་ཚོད་གཅིག་དང་ཕྱེད་ཀ་ལྷག་རིང་མཇལ་འཕྲད་གནང་ནས་ཨ་རིའི་གཞུང་དང་ལངས་ཕྱོགས་འཛིན་དགོས་པའི་བཀའ་མོལ་བྱུང་སྐོར་མུ་མཐུད་གསུང་རྒྱུར། ྋགོང་ས་མཆོག་གི་ཡང་སྲིད་རེད་དེ་ག་ནང་བཞིན་ད་བོད་དོན་དཀའ་རྙོག་སེལ་གྱི་ཐོག་ལ་ཡ་སྲིད་བྱུས་ལངས་ཕྱོགས་སྒང་ལ་ད་ཨ་རིའི་གྲོས་ཚོགས་ནང་ལ་ཡ་ད་བོད་དོན་གྱི་དཀའ་རྙོག་སེལ་སླད་ཀྱི་ཨ་ནི་ཆེད་དུ་ད་ལྟ་ཁྲིམས་འཆར་བཏོན་པ་ནང་བཞིན་གཅིག་ཨིན་ཀེ་ན་ཏྲ་གི་སྲིད་གཞུང་གི་ངོས་ཕྱོགས་ནས་ལངས་ཕྱོགས་དེ་འདྲ་ཞིག་ཟིན་དགོས་ཡོད་པ་དེ་གི་སྒང་ལ་ཡ་ཕར་ཚུར་གོ་བསྡུར་རེད་ཨ་ནི་ཕར་ཚུར་བསམ་ཚུལ་བརྗེ་རེས་བྱས་བྱས་ཞེ་དྲག་ཡག་པོ་བྱུང་སོང་བརྗོད་བྱ་ཞུ་ཡ་ཡིན། དེ་མིན་ཁེ་ན་ཏྲའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གོ་སྒྲིག་འོག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་སྣེ་ལེན་གསོལ་ཚིགས་སྟབས་བདེ་ཞིག་གོ་སྒྲིག་གནང་བར་རྒྱབ་སྐྱོར་ཚོང་ལས་བློན་ཆེན་གསུམ་དང་དེ་བཞིན་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི། ཙམ་འཐུས་མི་གཞན་གསར་པ་ཁག་ཅིག་བཅས་གནད་ཡོད་མི་སྣ་གྲངས་ཉི་ཤུ་རྩ་ལྔ་ལྷག་ཙམ་ཞིག་ལྷན་ཞུགས་གནང་ནས་བོད་དོན་གནས་སྟངས་བཅས་ལ་གོ་བསྡུར་གནང་བ་མུ་མཐུད་གསུངས་བྱུང། པ་ནས་སྲིད་སྐྱོང་མཆོག་ལ་སྣེ་ལེན་ཞུས་པའི་སྐབས་ལ་ཁེ་ན་ཏྲའི་གི་སྲིད་གཞུང་གི་ད་ལྟ་བློན་ཆེན་གསུམ་གཙོས་པའི་དེ་འདྲ་ཞིག་ད་རྒྱབ་སྐྱོར་གྱི་ཐོག་ནས་ཕེབས་ཤག།
དེ་དང་ཆབས་ཅིག་སྲིད་སྐྱོང་མཆོག་ནས་ཁེ་ན་ཏྲའི་གྲོས་ཚོགས་འོག་མའི་ཚོགས་གཙོ་སྐུ་ཞབས Greg Fergus། ལགས་དང་མཇལ་འཕྲད་གནང་ནས་ཁོང་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་འོས་འདེམས་བྱུང་བ་སྲིད་སྐྱོང་ལགས་ནས་འཚམས་འདྲི་གནང་བའི་སྐོར་དང་དེ་བཞིན་ཚོགས་གཙོ་ཁོང་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཡིན་པའི་གནས་སྟངས་དང་རྒྱབ་སྐྱོར་མུ་མཐུད་གནང་རྒྱུ་ཡིན་པའི་བཀའ་མོལ་བྱུང་བ་སོགས་བྱུང་འདུག། ངོ་མ་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཡིན་པ་དང། ད་ལྟའི་ཡིན་པའི་གནས་ཁོ་རང་གིས་ད་ཅིག་བོད་དོན་ཐོག་ལ་ཡ་སེམས་ཁུར་དང་ཅིག་རྒྱབ་སྐྱོར་ཡོད་པའི་གི་རྣམ་པ་སྟོན་གནང་སོང། ད་ཐེངས་ཀྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་ཁག་ནས་སྲིད་སྐྱོང་མཆོག་ལ་སྣེ་ལེན་ཞུ་བ་བཞིན་ཁེ་ན་ཏྲ་བོད་དོན་ལྷན་ཚོགས་ཀྱི་གོ་སྒྲིག་དང་ཨོ་ཏྲ་བ་བོད་རིགས་སྤྱི་མཐུན་ཚོགས་པས་ཞལ་ལག་མཐུན་རྐྱེན་གནང་བ་ཨོན་ཏྲེ་རིའོ་བོད་རིགས་སྤྱི་མཐུན་ཚོགས་པ་དང་ཨོན་ཏྲེ་རིའོ་ས་གནས། བུད་མེད་ལྷན་ཚོགས་ཀྲོ་རོན་ཀྲོ་ས་གནས་གཞོན་ནུ་ལྷན་ཚོགས་བཅས་ཀྱི་སྐུ་ཚབ་མགྲོན་འབོད་གནང་བ་ལྟར་ལྷན་ཞུགས་གནང་ནས་བོད་ནང་གི་ཛ་དྲག་གནས་སྟངས་དང་ས་གནས་བོད་མིའི་གནས་སྟངས་བཅས་ལ་མུ་མཐུད་རྒྱབ་སྐྱོར་གནང་བའི་བཀའ་མོལ་གནང་བ་སོགས་བྱུང་བར་ཨོན་ཏྲེ་རིའོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་མཁར་ལགས་ནས་འགྲེལ་བརྗོད་གནང་བྱུང། ཁོང་རྣམ་པ་ཚོ་ཚང་མ་ལ་ཡང་འཚམས་འདྲི་ཞུ་ཡ་དང་ཨ་མཉམ་དུ་ཨ་ནི་ང་ཚོ་བོད་དོན་རེད་ཨ་ནི་དེ་ནང་བཞིན་གྱི་དེ་ཨ་ནི་ཀེ་ན་ཏྲ་ནང་ལ་ཡོད་པའི་བོད་པ་ཚོ་ལ་ཡང་ཨ་ནི་རྒྱབ་སྐྱོར་གནང་རོགས་གནང་ཟེར་ནས་ཨ་ནི་ང་ཚོ་འབོད་སྐུལ་ཞུ་ཡ་དེ་བྱས་ནས་བྱུང་སོང་ཟེར་ཞུ་བ་ཡིན། ད་དུང་ཕྱི་དྲོ་ཨོ་ཀྲ་བ་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཆེ་མཐོང་སླད་དགུང་ཚིགས་གསོལ་སྟོན་ཞིག་ཕུལ་བ་དང་ལྷན་དུ་ས་གནས་བོད་རིགས་མི་མང་རྣམས་ལ་གཏམ་བཤད་དང་དྲི་བ་དྲིས་ལན་སོགས་གནང་བར་མུ་མཐུད་འབྲེལ་ཡོད་ནས་ངོ་སྤྲོད་གནང་བྱུང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་ཁེ་ན་ཏྲའི་གྲོང་ཁྱེར་ཀྲོ་རོན་ཀྲོ་ནས་རྒྱང་སྲིང་ཞུ་གི་ཡོད།
རྒྱ་ནག་གཞུང་གིས། རྒྱ་ནག་རྒྱལ་ཡོངས་སུ་ཟླ་བ་གཅིག་རིང་ལ་གཙོ་བོ་བརྙན་ཐུང་དང་ཐད་གཏོང་སོགས་ཀྱི་ཐོག་ལ་རྡུང་རྡེག་ཚ་ནན་གཏོང་རྒྱུ་ཡིན་ཟེར་ནས་དོན་ཚན་ཁག་འདི་བཏོན་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་གསར་འགྱུར་ཐོག་ལ་གནས་ཚུལ་བཀོད་པར་གཞིགས་ན། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དྭངས་གཙང་གི་དྲ་རྒྱའི་ངན་ཤེད་གཏུམ་སྤྱོད་བཅོས་སྒྲིག་ཟེར་བའི་མིང་གི་ཐོག་ནས་དྲ་རྒྱའི་ཐོག་ལ་དམ་དྲག་བྱ་སྤྱོད་སྤེལ་རྒྱུ་ཐག་གཅོད་བྱས་ཟིན་པའི་སྐོར་བཀོད་ཡོད་ཅིང། དེ་ནི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་ནས་བཟུང་རྒྱ་ནག་རྒྱལ་ཡོངས་སུ་ཟླ་བ་གཅིག་རིང་ལ་ལག་བསྟར་བྱ་རྒྱུ་བཀོད་ཡོད་པ་རེད། ཟླ་བ་གཅིག་དེའི་རིང་ལ་དྲ་རྒྱའི་ཐོག་དམ་དྲག་བྱ་སྤྱོད་ལག་བསྟར་བྱ་རྒྱུའི་ནང་དོན་གཙོ་བོ་བརྙན་ཐུང་དང་ཐད་གཏོང་སོགས་ཀྱི་ཐོག་ལ་རྡུང་རྡེག་ཚ་ནན་གཏོང་རྒྱུ་ཡིན་ཟེར་ནས་དོན་ཚན་ཁག་བདུན་བཏོན་ཡོད་པ་ནི། དང་པོ། མི་གཞན་གྱི་འདྲ་པར་སོགས་དྲ་རྒྱའི་ཐོག་ལ་བཞག་པའམ་བཀྲམ་ནས་འཇིགས་སྐུལ་དང་དམའ་འབེབས་སོགས་བྱེད་པའི་བྱ་སྤྱོད་དང། གཉིས་པ་སྤྱི་ཚོགས་སུ་གླེང་སློང་མང་བའི་གནད་དོན་ལ་བརྟེན་ནས་ཆེད་དུ་དམའ་འབེབས་གཏོང་བའམ་ཡང་ན་དཀྲོག་གཏམ་བཟོས་ནས་ཚིག་མཚོན་འདེབས་པ་དང། གསུམ་པ། ལྷག་དོན་སྤྱི་ཚོགས་ཡོངས་ལ་མིང་ཆད་ངན་པ་བཟོ་བ་དང་ས་ཆ་ཕན་ཚུན་ཁ་གཏད་བཟོ་ཐབས་ཀྱི་ངན་སྐུལ་བྱེད་པ། བཞི་པ། PK དྲག་པོ་བརྒྱབ་པ་སོགས་མ་རབས་ཐ་ཤལ་གྱི་ཐད་གཏོང་བྱེད་པའི་སྤྱོད་པ་དང། ལྔ་པ། སྒྲིག་འཛུགས་ཡོད་པའི་ཐོག་ནས་མི་གཞན་ལ་མ་རུངས་ཁོག་བཅངས་ཀྱིས་ཐེར་འདོན་བྱེད་པ། དྲུག་པ། དྲ་རྒྱར་མིང་ཆད་བཟོ་བ་དང་ཆེད་དུ་རྙོག་དྲ་བཟོ་བ། བདུན་པ། དྲ་རྒྱར་ཐལ་དྲགས་པའི་རྣམ་འགྱུར་སྟོན་རྒྱུའི་ངན་སྐུལ་བྱེད་པ་བཅས་ཀྱི་ཐོག་ལ་རྡུང་རྡེག་ཚ་ནན་གཏོང་རྒྱུ་བཤད་འདུག། དེའི་ཐད་ལ་བོད་དོན་ལས་འགུལ་ཁང་གི་དྲ་རྒྱའི་ཉམས་ཞིབ་པ་འགན་འཛིན་བློ་བཟང་སྲི་ཐར་རྒྱ་མཚོ་ལགས་ནས་རྒྱ་ནག་གཞུང་གིས་ནམ་རྒྱུན་སྤྱི་ཚོགས་དྲ་ལམ་གྱི་ཁོར་ཡུག་ལེགས་པོ་བཟོ་ཆེད་ཁ་གཡར་ནས་ཁྲིམས་སྒྲིག་འདྲ་མིན་བཟོ་བ་དང། ཁྲིམས་སྒྲིག་དེ་དག་བརྒྱུད་བོད་ནང་ལག་བསྟར་བྱེད་པའི་སྐབས་བོད་མི་ཚོའི་སྤྱི་ཚོགས་དྲ་ལམ་ཁག་ལ་དམ་དྲག་ཆེ་རུ་གཏོང་ཐབས་བྱེད་བཞིན་ཡོད་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཡང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་ཚེས་བཅུ་བཞི་བར་ཉིན་གྲངས་བཞིའི་རིང་འབྲས་ལྗོངས་མངའ་ཁུལ་དུ་ཆིབས་བསྒྱུར་གནང་རྒྱུ་ཡིན་པའི་སྐོར་རྒྱ་གར་གྱི། Hindustan Times། ཞེས་པའི་གསར་ཤོག་གི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ད་ཐེངས་ཀྱི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེར། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་ཞུས་དོན་ལྟར། རྒྱལ་སྲས། ཐོགས་མེད་བཟང་པོས་མཛད་པའི། ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་ཆེ་རྒྱུ་ཡིན་པ་རེད་འདུག་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་ནུབ་བྷེང་གཱལ་མངའ་སྡེའི། ས་ལུ་ཀ་ར་གྲོང་ཁྱེར་དུ་རྟེན་གཞི་བྱས་པའི། སྲད་རྒྱུད་དགོན་པས་གསོལ་འདེབས་ཞུས་དོན་ལྟར། སེམས་བསྐྱེད་ཀྱི་ཆོ་ག་འབོགས་ཆོག་མཛད་རྒྱུ་ཡིན་པ་རེད་འདུག་ད་ཐེངས་ཀྱི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་དེ་ལོ་ངོ་བཅུ་གསུམ་རྗེས་ཆགས་ཡོད་པའི་སྐོར་དང། ད་ལྟའི་ཆར་རྒྱ་དཀར་ནག་གཉིས་དབར་ས་མཚམས་ཀྱི་དཀའ་རྙོག་ཡོད་པའི་ཆ་ནས་ཆིབས་བསྒྱུར་དེའི་ཐོག་ཕྱོགས་གང་ས་ནས་དོ་སྣང་བྱེད་རྒྱུ་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག་གཞན་ཡང་འདི་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་ཚེས་སུམ་ཅུ་སོ་གཅིག་བར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཉིན་གསུམ་རིང་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་གཏན་འཁེལ་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པའི་ཚེས་གཅིག་གི་ཉིན ྋགོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པ་རེད་འདུག་གནས་མཆོག་རྡོ་རྗེ་གདན་གྱི་གསུང་ཆོས་སྐབས་གྲྭ་བཙུན་དང་རང་ལོ་བདུན་ཅུ་ཡན་གྱི་བགྲེས་སོང་དབང་པོ་སྐྱོན་ཅན། རྒྱ་གར་བ། ཕྱི་རྒྱལ་བ་བཅས་ལ་ཆོས་ཞུ་བའི་ལག་ཁྱེར་འབུལ་རྒྱུ་ཡིན་པ་དང། བོད་མི་དང་ཧི་མ་ལ་ཡའི་ཆོས་ཞུ་བ་རྣམས་ཀྱིས་ཕྱག་འཁྱེར་བཟོ་དགོས་མེད་པ་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལས་ཁུངས་ཀྱིས་ཁ་ཉིན་ཕྱི་ཚེས་ཉི་ཤུ་ཉིན་གསལ་བསྒྲགས་གནང་ཡོད་པ་རེད།
རྒྱ་ནག་གི་སྨན་ཁང་ཁག་ནང་ཕྲུ་གུར་གློ་ཚད་དབུགས་ལམ་གྱི་ནད་ཚབས་ཆེ་ཕོག་པའི་ནད་པས་ཁེངས་ཡོད་པ་རེད་འདུག

གློ་བའི་ནང་གཉན་ཁ་བཟོ་བའི་རྐྱེན་བྱེད་ཀྱི་ཡོད་པ་རེད་འདུག་སྤྱི་ཚོགས་དྲ་ལམ་ཐོག་ལ་པར་དང་བརྙན་ཐུང་བཞག་པའི་ནང་པེ་ཅིན་དང་ཐེན་ཅིན་གྱི་སྨན་ཁང་ནང་གི་ནད་པ་སྒུག་ཡུལ་དུ་མི་ཚོགས་ཀྱིས་ཁེངས་ཏེ། དེའི་ནང་གི་མང་ཆེ་བ་ནི་ཕྲུ་གུ་མཉམ་དུ་འཁྲིད་པ་ཤ་སྟག་ཡིན་ཞིང། གློ་ཚད་དབུགས་ལམ་གྱི་ནད་ཕོག་མཁན་མང་ཆེ་བ་ཕྲུ་གུ་ཡིན་པར་བརྟེན། སེམས་ཁྲལ་ཅན་གྱི་ཕ་མ་ཚོས་སྨན་ཁང་གི་ཁ་པར་ཐོག་ལ་འབྲེལ་གཏུག་བྱེད་མཁན་གྱི་འཚང་ཁ་དང་སྨན་ཁང་གི་ནད་པ་སྒུག་སྡོད་ཁང་དུ་མི་ཚོགས་ཀྱིས་ཁེངས་ནས་ཡོད་པར་བརྟེན་ནས་ནད་གཞི་ཛ་དྲག་པོ་ཡོད་ན་ཡང་སྨན་པ་བསྟེན་གཏུག་བྱེད་པར་ཉུང་མཐར་ཉིན་གཅིག་སྒུག་དགོས་ཀྱི་ཡོད་པ་རེད་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་པེ་ཅིང་གི་མཛའ་གྲོགས་སྨན་ཁང་གི་ལས་མི་ཞིག་ལ་ཁ་པར་ཐོག་ནས་སྐད་ཆ་དྲིས་སྐབས། ཁོང་ལས་ཀ་བྱེད་ཡུལ་གྱི་སྨན་ཁང་དེའི་ཕྲུ་གུའི་ཚན་ཁག་ལ་ཛ་དྲག་གི་ཕྲུ་གུ་ན་ཚ་བསྟེན་གཏུག་བྱེད་མཁན་ཆུ་ཚོད་ཉི་ཤུ་རྩ་བཞི་སྒུག་དགོས་ཀྱི་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། རྒྱ་ནག་ཆེད་ལས་སྨན་པས་གློ་ཚད་དབུགས་ལམ་གྱི་ནད་དེ་ནི་ནད་འབུ་ལས་བསླངས་བའི་འགོས་ནད་ཞིག་ཡིན་པ་དང། ནད་འབུ་དེ་གཙོ་བོ་དབུགས་ལམ་བརྒྱུད་དུ་འགོས་ཁྱབ་འགྲོ་བ་ཡིན་ཞིང། ནམ་དུས་སྟོན་ཁ་དང་དགུན་ཁའི་དུས་སུ་འབྱུང་བ་མང་བ་དང་དམིགས་བསལ་ཕྲུ་གུ་དང་ལོ་ཆུང་བ་ཕོག་སླ་བ་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག།
ཡང་བོད་ཀྱི་གསེར་རྟ་ཏེ་ཧོར་གྱི་དཔའ་བོད་ཀྱི་རི་སྒོ་གྲོང་གསེབ་ཀྱི་བོད་མི་བཞི་སྔ་ལོ་དབྱར་ཁའི་ནམ་དུས་དོ་དམ་འཛིན་བཟུང་གིས་མནར་གཅོད་བཏང་བ་ཁོང་རྣམས་ཟླ་ངོ་གཉིས་ཙམ་གོང་སླར་ཡང་འཛིན་བཟུང་དོ་དམ་བྱས་ཡོད་པའི་སྐོར། Tibet Watch ཞེས་པའི་བོད་གནས་ཉམས་ཞིབ་ཁང་གིས་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་གནས་ཚུལ་བཏོན་པ་དེའི་ནང་བཀོད་ཡོད་པ་རེད་འདུག་སླར་ཡང་འཛིན་བཟུང་དོ་དམ་བྱས་པའི་བོད་མི་དེ་དག་ནི་འབག་མོ་དང། དགེ་ལོ། ཁོ་རི་དང་ཚེ་རྡོ་ཡིན་པ་དང། གཞན་བོད་མི་ཕྱུག་དར་ཞུ་བ་ཞིག་ཀྱང་ཁོང་ཚོའི་མཉམ་འཛིན་བཟུང་དོ་དམ་བྱས་ཡོད་པ་རེད་འདུག་ཁོང་རྣམས་ཐོག་མར་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བརྒྱད་པའི་ཚེས་ཉི་ཤུ་རྩ་བཞི་ཉིན་གསེར་རྟ་རྫོང་གི་དཔོན་རིགས་རྣམས་ཀྱིས་འཛིན་བཟུང་དོ་དམ་བྱས་ཡོད་པ་དང་སྐབས་དེར་ཁོང་ཚོར་ཆོས་ཕྱོགས་ཀྱི་ཁ་འདོན་བྱས་པ་དང་བསང་གསོལ་བཏང་བར་བསྙད་ཡོད་པ་རེད་འདུག་ཉིན་གཉིས་ཀྱི་རྗེས་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བརྒྱད་པའི་ཚེས་ཉི་ཤུ་རྩ་དྲུག་སྟེ་གོང་ཞུས་ཕྱུག་དར་ཞུ་བའི་བོད་མི་དེའི་ནང་མིར་ས་གནས་ཀྱི་སྐོར་སྲུང་བའི་ཁ་པར་སླེབས་ནས་ཕྱུག་དར་འདས་གྲོངས་གྱུར་བ་དང་ཁོང་གི་ཕུང་པོ་ལེན་པར་ཡོང་དགོས་པའི་སྐོར་བརྡ་ལན་བྱས་ཡོད་པ་རེད་འདུག་སྐོར་སྲུང་བས་ཕྱུག་དར་གྱི་ཕ་དང་སྤུན་མཆེད་ཚོར་ཁོང་གློ་བུར་དུ་འདས་གྲོངས་གྱུར་བ་ལས་ཁོང་ཚོར་ལན་པོ་མེད་པའི་སྐོར་ཡི་གེ་ཞིག་གི་སྟེང་ས་རྟགས་བཀོད་བཅུག་ཡོད་པ་རེད་འདུག། དེའི་བར་གོང་བཞིན་བུད་མེད་གཞན་བཞི་པོ་དེ་དག་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བརྒྱད་པའི་ཚེས་སུམ་ཅུ་སོ་གཅིག་ཉིན་དཀར་མཛེས་རྫོང་དུ་དོ་དམ་འཛིན་བཟུང་བྱས་པ་དང། ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ནང་གློད་གྲོལ་བཏང་ཡོད་པ་རེད་འདུག་དེ་རྗེས་ཟླ་ངོ་གཉིས་ཀྱི་རྗེས་ཁོང་རྣམས་ཡང་བསྐྱར་འཛིན་བཟུང་དོ་དམ་དང་གསང་བའི་ཐོག་ཁྲིམས་ཐག་བཅད་ནས་ལོ་ངོ་གཉིས་རིང་བཙོན་འཇུག་གི་ཉེས་ཆད་བཏང་ཡོད་པ་རེད་འདུག་ཁོང་རྣམས་ད་ལྟའི་ཆར་གཡག་རྔ་བཙོན་ཁང་ནང་བཙོན་འཇུག་བྱས་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཐེ་ཝན་མི་མང་བརྒྱ་ཆ་དགུ་ཙམ་ལས་རྒྱ་ནག་ལ་ཡིད་ཆེས་བྱེད་ཀྱི་མེད་པའི་སྐོར་བསམ་ཚུལ་བསྡུ་རུབ་ནས་ཤེས་རྟོགས་བྱུང་ཡོད་པ་རེད་འདུག་དེ་ནི་གནད་དོན་དབྱེ་ཞིབ་པ་ཚོས་གསུངས་ན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་གྱིས་ཐེ་ཝན་མཚོ་འགག་འབྲེལ་ལམ་ཐད་ལངས་ཕྱོགས་མཁྲེགས་པོ་འཛིན་བཞིན་པར་བརྟེན་ནས་ཡིན་པར་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད་འདུག་ཕྱི་ལོ་གསར་པའི་ཕྱི་ཟླ་དང་པོའི་ནང་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོའི་སྐབས་དེ་དང་བསྟུན་ཐེ་ཝན་མི་མང་ལ་བསམ་ཚུལ་བསྡུ་ལེན་བྱེད་པའི་ནང་བསམ་ཤོག་འཕེན་མཁན་བརྒྱ་ཆ་དགུ་དང་ཕྱེད་ཀ་ཙམ་གྱིས་རྒྱ་ནག་ལ་ཡིད་ཆེས་འཕེར་བ་ཞིག་རེད་ཟེར་བསམ་ཤོག་འཕེན་ཡོད་པ་དང་བརྒྱ་ཆ་བརྒྱ་ཅུ་གྱ་གཉིས་ལྷག་ཙམ་གྱིས་རྒྱ་ནག་གིས་ཉེ་བའི་དུས་སྐབས་སུ་ཐེ་ཝན་ལ་འཇིགས་སྐུལ་ཤུགས་ཆེ་རུ་བཏང་ཡོད་པའི་སྐོར་གྱི་གནས་སྟངས་བསམ་ཤོག་འཕེན་ཡོད་པའི་སྐོར་ཨ་མི་རི་ཀའི་ནང་རྟེན་གཞི་བྱས་པའི་ཞིབ་འཇུག་ལྟེ་གནས་ཁང་ཞིག་གིས་རེས་གཟའ་ཟླ་བའི་ཉིན་བཏོན་པའི་སྙན་ཐོའི་ནང་གསལ་ཡོད་པ་རེད། ཡང་སྙན་ཐོ་དེའི་ནང་ཨ་མི་རི་ཀར་ཡིད་ཆེས་འཕེར་བ་བྱེད་མཁན་བརྒྱ་ཆ་སུམ་ཅུ་ལྷག་ཟིན་ཡོད་ན་ཡང། དེ་ནི་ལོ་གཉིས་ཀྱི་གྲངས་ཀ་ནས་བརྒྱ་ཆ་བཅུ་གཅིག་མར་ཆག་ཡོད་ཀྱང་ད་དུང་བསམ་ཤོག་དེའི་ནང་མཉམ་ཞུགས་བྱེད་མཁན་བརྒྱ་ཆ་དྲུག་ཅུ་རེ་དྲུག་ལྷག་ཙམ་གྱིས་ཨ་མི་རི་ཀའི་དམག་དཔུང་ཐེ་ཝན་མཚོ་འགག་ཏུ་དུས་རྟག་ཏུ་འགྲེམས་འཇོག་གནང་རྒྱུ་མོས་མཐུན་ཡོད་མཁན་དང་བརྒྱ་ཆ་དྲུག་ཅུ་རེ་ལྔ་ཙམ་གྱིས་ཨ་མི་རི་ཀས་ཐེ་ཝན་སྲུང་སྐྱོབ་བྱེད་རྒྱུ་ཡིན་པ་ཡིད་ཆེས་བློས་འགེལ་བྱེད་ཀྱི་ཡོད་པའི་སྐོར་སྙན་ཐོའི་ནང་གསལ་ཡོད་པ་རེད། གནད་དོན་དབྱེ་ཞིབ་པ་ཚོས་ཐེ་ཝན་མི་དམངས་ཀྱིས་ཞིས་ཅིན་ཕིན་ལ་སྡང་སེམས་ཀྱི་ལྟ་སྟངས་ཡག་པོ་མེད་པར་གཙོ་བོ་དེ་ནི་ཞིས་ཅིན་ཕིན་སྒེར་གྱི་སྣང་བརྙན་དེ་ལ་ཐུག་ཡོད་པར་གསུངས་ཡོད་ཀྱང། ཡང་བསམ་ཤོག་བསྡུ་ལེན་བྱས་པའི་ནང་མི་དམངས་བརྒྱ་ཆ་དགུ་བཅུ་གོ་གཅིག་ལྷག་ཙམ་གྱིས་ད་ལྟའི་གནས་སྟངས་དེར་མུ་མཐུད་གནས་རྒྱུ་རྒྱབ་སྐྱོར་ཡོད་པ་གསལ་ཡོད་ཀྱང་རྒྱ་ནག་གཞུང་གིས་གལ་སྲིད་ཐེ་ཝན་རང་བཙན་ཡིན་པ་གསལ་བསྒྲགས་བྱས་ཚེ་རྒྱ་ནག་གཞུང་གིས་དྲག་པོའི་ཐོག་ནས་དམག་འཐབ་བྱེད་རྒྱུ་ཡིན་པའི་སྐོར་བཤད་ཡོད་པ་རེད། བསམ་ཤོག་བསྡུ་ལེན་དེ་ནི་ཕྱི་ཟླ་དགུ་པའི་ཚེས་བཅུ་བཞི་ནས་བཅུ་དགུ་བར་བྱས་པ་དེའི་རིང་བསམ་ཤོག་འཕེན་མཁན་མི་གྲངས་ཆིག་སྟོང་ཉིས་བརྒྱ་ལྷག་ཙམ་མཉམ་ཞུགས་བྱས་ཡོད་པ་རེད་འདུག། ཐེ་ཝན་གླིང་ཕྲན་ནང་འབྱུང་འགྱུར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅོ་གསུམ་ཉིན་ཐེ་ཝན་གྱི་སྲིད་འཛིན་དང་སྲིད་འཛིན་གཞོན་པ་མི་མང་གིས་རྒྱལ་ཡོངས་འོས་བསྡུ་གནང་གི་ཡོད་པ་དང་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་ལས་ཐོག་ལྕམ་ཚའེ་ཡིན་ཝིན་མཆོག་སྲིད་འཛིན་ལས་ཡུན་ཐེངས་གསུམ་པ་གནང་རྒྱུའི་ཁྲིམས་སྒྲིག་གི་ཕྱོགས་ནས་འགྲིག་གི་མེད་པར་བརྟེན། སྲིད་འཛིན་གཞོན་པ་ལས་ཐོག་ལའེ་ཆིང་ཏེ་མཆོག་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་དང་ཕྱོགས་འགལ་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་སོགས་ཀྱི་བར་ཐའེ་ཝན་གྱི་འོས་བསྡུའི་འགྲན་བསྡུར་ཤུགས་ཆེ་རུ་འགྲོ་བཞིན་པའི་སྐབས་དེར། ཐའེ་ཝན་གྱི་འོས་བསྡུའི་ནང་རྒྱ་ནག་གཞུང་གིས་ཐེ་བྱུས་བྱས་ཏེ་རྒྱ་ནག་གི་ཕྱོགས་གཏོགས་དང་ཐའེ་ཝན་དང་རྒྱ་ནག་གཅིག་གྱུར་གྱི་ལངས་ཕྱོགས་ལ་རྒྱབ་སྐྱོར་བྱེད་མཁན་གྱི་ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པའི་འོས་མིར་རྒྱལ་ཁ་ཐོབ་ཐབས་སུ་འབད་བརྩོན་བྱེད་བཞིན་ཡོད་པའི་སྐོར་ཐའེ་ཝན་ནང་གནས་སྡོད་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་པ་ཨ་ཏི་བྷིར་ཞུ་བས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་དམིགས་བསལ་བཅར་འདྲིའི་ལེ་ཚན་ནང་སྒྱུ་རྩལ་བ་འཕྲིན་ལས་ལྷ་མོ་ལགས་ཀྱིས་སྒྱུ་རྩལ་གྱི་ངོ་བོ་འདྲ་མིན་ནང་འཛུལ་ཞུགས་གནང་སྟངས་དང་བརྒྱུད་རིམ་དེའི་ནང་གི་མྱོང་བ་དང་འབྲེལ་བའི་སྐོར་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ལེ་ཚན་ནང་བལ་ཡུལ་ནང་གནས་བཞུགས་བོད་པའི་གཞོན་སྐྱེས་གློག་བརྙན་འཁྲབ་སྟོན་པ་འཕྲིན་ལས་ལྷ་མོ་ལགས་ཕེབས་ཡོད། འཕྲིན་ལས་ལྷ་མོ་ལགས་ཁོ་རང་ཡིན་པ་ཡིན་ན་བལ་ཡུལ་རྣམ་རྒྱལ་སློབ་གྲྭའི་ནང་འཛིན་རིམ་བཅུ་གཉིས་བར་སློབ་གཉེར་གནང་སྟེ་ཕྱིས་སུ་བལ་ཡུལ KK International ཞེས་པའི་མཐོ་སློབ་ནས་སེམས་ཁམས་རིག་པ་དང་སྤྱི་ཚོགས་ཞབས་ཞུའི་སློབ་ཚན་ཐོག་སློབ་གཉེར་གནང་སྟེ་བསླབ་པ་མཐར་སོན་བྱུང་འདུག་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་བལ་ཡུལ་ལྷ་མོ་ཚོགས་པའི་ནང་ཕྱག་ལས་གནང་པ་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཨན་ཝོག་ཞེས་པའི་གྱོན་ཆས་དཔེ་གསར་འཁྲབ་སྟོན་པའི་འགྲན་བསྡུར་ནང་ཞུགས་ནས་ཤེས་སྟོབས་ཅན་ཞེས་པའི་བྱ་དགའ་ཐོབ་སྟེ་འགྲན་བསྡུར་ནང་ཨང་གཉིས་པ་ཐོབ་ཡོད་འདུག་ཡང་རྒྱ་གར་པུ་ནེ་རུ་སྐོང་ཚོགས་གནང་བའི་ཨི་ཤེ་ཡའི་གྱོན་ཆས་འཁྲབ་སྟོན་པའི་དུས་སྟོན་དང་ལྷོ་ཨི་ཤེ་ཡའི་བཞིན་རས་ཞེས་པར་བལ་ཡུལ་གྱི་སྐུ་ཚབ་ཡང་གནང་ཡོད་འདུག་མ་ཟད་ཁོང་གིས་བལ་ཡུལ་གྱི་གློག་བརྙན་ན་ཀ་དང་ཧ་རི་ཞེས་པའི་ནང་འཁྲབ་སྟོན་པའི་ཕྱག་ལས་གནང་ཡོད་ཅིང་ཉེ་ཆར་འཁྲབ་ཟིན་པའི་ཤམ་བྷ་ལ་ཞེས་པའི་གློག་བརྙན་ནང་མི་སྣ་གཙོ་གྲས་ཤིག་གི་འཁྲབ་སྟོན་པ་ཞིག་ཀྱང་གནང་འདུག་དེ་རིང་གི་བཀའ་འདྲི་ལེ་ཚན་ནང་སྒྱུ་རྩལ་གྱི་ངོ་བོ་མི་འདྲ་བའི་ནང་ཕྱག་ལས་གནང་བའི་མྱོང་བ་སོགས་ཀྱི་སྐོར་བཀའ་འདྲི་ཁག་ཅིག་ཞུ་ཡིན། འཕྲིན་ལས་ལྷ་མོ་ལགས་སྐུ་ཁམས་བཟང། བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང།
ཐོག་མར་དེ་ལ་ཡང་འཕྲིན་ལྷ་མོ་ལགས་ཁྱེད་རང་ཡིན་པ་ཡིན་ན་ད་གློག་བརྙན་གྱི་འཁྲབ་སྟོན་གྱི་ད་ལྟ་གློག་བརྙན་ད་ལམ་བུ་ཅིག་ལ་ཁྱེད་རང་ད་ལྟ་འདིར་གློག་བརྙན་འཁྲབ་སྟོན་མ་གནང་འདུག་ཨ། གློག་བརྙན་འཁྲབ་སྟོན་གྱི་ལམ་བུ་འདིའི་ཐོག་ལ་ཐོག་མར་ཁྱེད་རང་གི་ད་སླེབས་སྟངས་ཅིག་ཡོད་རེད་པ་འོ་འདི། ཆེད་ལས་པ་ལ་ད་འདིའི་ཐོག་ལ་གང་ནས་སློབ་སྦྱོང་བྱས་ནས་ད་གློག་བརྙན་འཁྲབ་སྟོན་པའི་ཐོག་ལ་སློབ་སྦྱོང་བྱས་ནས་དེ་འདྲའི་ཆགས་པ་ཅིག་ཡིན་ན་ག་འདྲ་ཡིན་ན། དེ་འདྲའི་དམིགས་བསལ་གྱི་མ་རེད་ལ་ང་དང་པོ་སྤྱི་བཏང་གི་ང་གཞས་ཞེ་ན་འཁྲབ་སྟོན་འགྲོ་དང་ཨེ་འདི་རུ་དགའ་པོ་ཡོད། ཙང་ཨ་ནི་ང་དང་པོ་ག་ལེ་རེད་ལྷ་མོ་ཚོགས་པ་འཛུལ་བ་ཡིན་ཨ་ནི་དེ་རྗེས་ལ་ད་ལྷ་མོ་ཚོགས་པ་ལ་འཛུལ་ཚར་རྗེས་ལ་ཨ་ནི། ཞེ་ན་ལྷབ་ཏུ་ཕྱུག་པོ་མེད་པ་བྱས་ཞེས་ཐབས་སྡུག་ཡེ་སོ་སོ་གི་ཁ་ལོ་མེད་སྐབས་འགྲོ་སླ་བོ་ར་ཚང་མ་ཚང་མ་དུས་ལ presentable ཐོང་ར་ཞིག་འདུག་ཨ་ནི་ཨ་ནི་བྱེད་དུས་ཨ་ནི་ག་ལེ་ག་ལེ་བྱས་ནས་ཨ་ནི་དེ་རྗེས་ལ music video ལ་ང་ལ་འཁྲབ་པའི་ག་ཅིག་གོ་སྐབས་མང་པོ་བྱུང་སོང་ཨ་ནི་དེ་འདྲས་བྱེད་ཀྱི་བྱེད་ཀྱི་ལ་ཨ་ནི་དེ་རྗེས་ལ་ང་ལ་ཐེ་མ་ཅིག་ཁོང་ཚོ་གེ་ལ་ཤོར་འོང་འདི་གི phone བཏང་ནས། ཨ་འདི་རུ་གོ་སྐབས་ཤིག་འདུག་ཁོ་ཚོ་བོད་པ་བུ་མོ་འཚོལ་གྱི་འདུག་ཡིན་ནའི Nepali movie རེད་ཤག་ཨ་འདི་ལ་ཐུག་སྐབས་སུ་ད་ངེས་ཀྱི། བ། གོ་སྐབས་རེད་འདུག་བསམ་ནས་ངེས་ཀྱི། བྱེད་རྒྱུ་ཡིན། ཨ་ནི་འདི་འདྲའི་གོ་སྐབས་ཟིན་ནས་ག་ལ་ན། ད། འདི་གོ་སྐབས་ཡང་སེ་ཡང་སེ་སླེབ་ཀྱི་རེད་བསམ་གྱི་མི་འདུག་ཡ། ཨ་ནི་དེ་བཞིན་དང་པོ་འདི་གོ་སྐབས་རེད་བསམ་ནས་ངས་ལས་ཀ་བྱེད་རེད་ཨ་ནི་དེ་རྗེས་ལ་ཨ་ནི། ག་ལ་འོ་རེད་ལས་ཀ་བྱེད་སྟངས་ཡིན་ན་རེད་གསར་བ་མཐོང་ཐུག་སྐབས་སུ་ཨ་ནི་ང་རང། དཔེ་ག་ལབ Interesting ཆགས་ནས་ནི་ངེད་ཀྱིས་ཡང་བསྐྱར་ཡང་བསྐྱར། དེ་ལ་འཁྲབ་པའི་ཐབས་ཤེས་བྱས་ཨ་ནི་ཡར་མར་བྱས་ང་ཐབས་ཤེས་བྱས་ནས་ཨ་ནི་དེ་འདྲས་བྱ་རྒྱུ་རེད་ལ། ཨ་དེ་ཡིན་དུས་ད་ཁྱེད་རང་ལྷ་མོ་འཁྲབ་སྟོན་ལྟད་མོ་འཁྲབ་པའི་གཉིས་པོ་ད་མི་འདྲ་བ་ཆགས་ཡོད་རེད་བ་ད། གཉིས་བྱོས་ལོ་གཅིག་སྲོལ་རྒྱུན་ལྷ་མོ་འཁྲབ་སྟོན་ལབ་ན་སྲོལ་རྒྱུན་ཆ་དེ་རེད། དེ་ནས་ཡང་གློག་བརྙན་འཁྲབ་སྟོན་དེ་ད་དེང་སང་གི་ལྟད་མོ་འཁྲབ་སྟོན་ཆ་ཐོག་ནས་ཡང་ཁྱེད་རང་ལ་ལྷ་མོ་འཁྲབ་སྟོན་གྱི་རྒྱབ་ལྗོངས་དེ་ཡོད་པའི་རྐྱེན་གྱིས་ཡང་ལྟད་མོ་འཁྲབ་སྟོན་ཐོག་ནས་ཁྱེད་རང་ལ་ཕན་ཐོགས་ཟེར་ནའི་འདྲ་ཁེ་ཕན་བྱུང་དང་ཡང་ལྟད་མོ་འཁྲབ་པའི་སྐབས་ལ་ཡང་དཀའ་ངལ་འཕྲད་པ་འདྲ་བྱུང་ཡོད་ན། ཨ་ལགས་འོ། ངས་འདུག་སེ་བལྟས་ན་ཚང་མ Art གི Section ཡིན་དུས་སྐབས་སུ་གཞི་དེ་གཅིག་པ་འདྲ་ཞིག་མཐོང་གི་འདུག་ལ། ཨ་ནི་འོ་དེ་བཞིན་ནི་ང་ཚོ་ལྷ་མོ་འཁྲབ་སྟོན་ཡིན་ན་རེད་ང་ཚོ་ལྷ་མོ་ལ་སོ་སོ་སོ་སོ་གི་བསྐོ་བཞག་རྒྱུ་ག་ལབ Role། ལབ་དགོས་རེད་ལ། འོ་འདི་འདྲ་ཡོད་དུས་སྐབས་སུ་འདི་པའི་ཁོང་ཚོ་གི་སྐད་ཆ་བཤད་སྟངས་དང། འདི་པའི་ང་ཚོ་གི་རྣམ་ཐར་དང་གདངས་དང་དེ་ཚང་མ་མ་འདྲ་མ་འདྲ་ཡོད་རེད་ལ། ཨ་འདི་གཅིག་པ་གཅིག་རྐྱང་ང་ཚོ་གི་ལྟད་མོ་ནང་ལ་ཡ་གཅིག་པ་གཅིག་རྐྱང་རེད་འདུག་བསམ་གྱི་འདུག་ཡ་གཞི་དེ་གཅིག་པ་ཡིན་དུས་སྐབས་སུ། དེས་ཤིག་ག་ལབ་དགོས་རེད་ང་ལ་ཕན་འདྲ་ཞིག་ཐོགས་པ་རེད་བསམ་འདི་ག་ག་ཅི་ན་ལྷ་མོ་འཁྲབ་དུས་སྐབས་སུ་ང་ཚོ་མི་མང་མདུན་ལ་མང་མི་མང་པོ་མདུན་ལ་མི་མང་མང་པོ་མདུན་ལ་འཁྲབ་དགོས་རེད་ལ། ཨ་ནི་འོ་འདི་བྱེད་དུས་སྐབས་སུ་ཡ་མ་མི་ལ། གདོང་པ་སྟོན་ཐུབ་ཡས་ཀྱི་ཆ། འོ་འདི་ཐོག་ནས་ང་ལ་དཔེ་ག་ལ་ཕྱོགས་གཅིག་ནས་ཁེ་བཟང་རེད་བསམ་གྱི་འདུག་མེད་ན་ངེད་ཀྱི་གཞིས་ཡང་ང་ཚོ་གི་ལྟད་མོ་ལ་ཡིན་ན་རང་ཚོའི་དམིགས་བསལ་གྱི་ཆུང་ཆུང་ཆུང་ཆུང་ལ་དོ་སྣང་འདྲ་མང་པོ་སྟེར་གྱི་རེད་བ་ལ details འདྲ་ལབ་དགོས་རེད། འོ་འདི་ལ་དོ་སྣང་མང་པོ་སྟེར་དུས་འོ་འདི་འདྲ་ཏོག་ཙི་ཁྱད་པར་འདུག་མ་གཞི་ཨ་ནི་གཞན་པ་ང་ལ།

རྩལ་ལགས་ད Talent ཡོད་པའི་རྐྱེན་གྱིས་རེད་དགོངས་ཀྱི་འདུག་ཡང་འདི་ལྟར་སྦྱོང་བརྡར་དང་སོ་སོ་ལ་ཡང་འབད་བརྩོན་ཞིག་བྱས་ནས་འདི་འདྲའི་ཆགས་ཐུབ་པ་རེད་འདི་ཁྱེད་རང་དགོངས་ཀྱི་ཡོད་ན། ང་གི་བསམ་པ་ལ། འབད་བརྩོན་མ་བྱེད་ན Talent ཡོད་རྒྱུ་འདི་ཡར་རྒྱས་ཅིག་དམིགས་བསལ་འགྲོ་གི་རེད་བསམ་གྱི་མི་འདུག་ག་ཅི་ལབ་ན་ང་རང་ཉམས་མྱོང་ལབ་དགོས་རེད་འོ་འདི་འདྲ་བྱས་ན་ང་ལྟད་མོ་དང་པོ་གཉིས་པ་དེ་འཁྲབ་ཚར་བྱས་ལ་ད་ང་ལ་གོ་སྐབས་ཅིག་རག་པ་རེད་ལ། ཨ་ནི་སོ་སོ་ལ Talent ཡོད་མེད་དེ་དུས་ངས་དམིགས་བསལ་གྱི་ཚོར་གྱི་མི་འདུག་དེ་ཡིན་ན་ཡང་སོ་སོས་འདི་ལ་འབད་བརྩོན་མ། འདི་པ་ར་འདི་ལ་ངས་འབད་བརྩོན་གྱིས་དམིགས་བསལ་ཤུགས་ཆེན་པོ་གྱིས་བྱས་མེད་ལ། ཨ་དེ་མ་བྱས་དུས་སྐབས་སུ་ད་ང་ལོ་མང་པོ་འདི་སྟོང་པ་ལྷག་ཨ་ནི་ད་ང་རང་ང་རང་ག་ལབ་སེམས་པ་ལ་དོགས་པ་འདྲ་ཞིག་ལང་བ་རེད། ད་འདི་འགྲིག་གི་ཡོད་ན་མེད་ན་ཡོད་ན་མེད་ན་བསམ་དུས་སྐབས་སུ་ཨ་ནི་བྱས་ལ་ཡང། ད་གོ་སྐབས་ཅིག་རག་ཚར་བ་རེད་ཨ་ནི། འདི་ག་ལ་འདི། བརྒྱུད་ནས་མི་ཡིས་ངོ་ཤེས་ཚར་བ་རེད་ད་སོ་སོའི་གི་གོ་སྐབས་རག་རྒྱུ་དེ་སོ་སོས་མ་ལེན་ཨ་ནི་སོ་སོས་འབད་བརྩོན་བྱེད་མ་ཐུབ་ན་ལས་ཀ་སུ་ལ་ཡིན་ནའི་ད་འབད་བརྩོན་བྱེད་མཁན་ཅིག་དང་ཉམས་མྱོང་ཡོད་མཁན་ཅིག་ལ་མ་གཞི་ལས་ཀ་རག་གི་མ་རེད་བ་ལ་ཨ་ནི་འོ་དེ་བྱེད་ནི་ངའི་གི Talent གཙོ་བོ་མེད་པ་བྱས་འབད་སོ་སོས་འབད་བརྩོན་མ་བྱེད་ན་སོ་སོའི Talent དེ་ལ་ག་ལབ་དགོས་རེད་ཁྱེད་རོགས་པ་བྱེད་གི་རེད་བསམ་གི་མི་འདུག་ལ་འོ་དེ་ད་ང་ཡི་ཕྱོགས་ལ་གཉིས་ཆ་གཉིས་འགྲོ་བཞིན་ལའང།

རྡ་རམ་ས་ལ་བར་དུ་སྣེ་ལེན་ཁང་བར་དུ་བྲོས་ཡ་བྱེད་དུས་དཀའ་ལས་ག་ཚོད་འཕྲད་ཀྱི་ཡོད་མེད་འོ་འདི་སྐོར་ལ་སྒྲུང་རེད་ལ། ང་ལྟད་མོ་དང་པོ་གི། ཕྱོགས་གཅིག་ལ་ལེན་དགོས་རྒྱུ་མཚན་དེ་ངའི་སྒྲུང་ཡོད་ཡག་པོ་ཚོར་ས་སོ་སོ་གི། འབྲེལ་བའི་ཐོག་ལ་ར་ལ་ཨ་ནི་འོ་འདི་སྒྲུང་ཡག་པོ་མཐོང་ས་ར་ཨ་ནི་འོ་འདི་བྱས་ནས་ངས་དང་པོ་བྱེད་པ་ཡིན་ཨ་འདི་ནང་ལོགས་ལ་ང། ག་ལ་བར་ད་འདི་ནང་ལ་མིན། ཕམ་ཉེས་ང་བྱས་ཨ་ནི་འདི་ནི་ག་ལ་བར་དཀའ་ངལ་འཕྲད་རྒྱུ་དང་འདི་པ་ར་ལ་མི་འདི་ཚོས་ཀྱིས་ཡ་མ་བྱིན་མི། ག་ལ་བ་རེད་བལ་ཡུལ་མི་འདི་ཚོས་ད་སོ་སོ། པི་ཤ་གཅིག་པོ་བསམ་བློ་བཏང་ཁོ་ཚོས་ཀྱིས་བོད་པ་མི་འདི་ཚོ་ལ་འཁྱེར་ཡ་ག་རེ་འདུག་གཟི་དང་བྱུ་རུ་འདི་ཚོ་ག་རེ་འདུག་ག་རེ་རག་ཡ་འདུག་བ་ཅིག་བསམ་བློ་མ་ཤིག་ད་ཁོ་ལ་དེ་ནས་ས་ཆ་གཞན་པ་བར་དུ་རོགས་པ་བྱས་དམིགས་བསལ་གྱི་བསམ་བློ་མེད་རྒྱུ་དང་ཕ་ཆོ་མི་དེ་ལ་དཀའ་ངལ་འཕྲད་རྒྱུ་བ་ཅིག་སྒྲུང་རེད་ལ། ཨ་ནི་ལྟད་མོ་གཉིས་པ་དེ།

ད་བོད་གཅིག་པོ་མིན་པ་བྱས་ད་ཧི་མ་ལ་རི་རྒྱུད་མང་པོ་ལ་ཨེ་འདི་ལུགས་སྲོལ་རོགས་ཞུ་ད། སོ་སོ་སྤུན་ཀྱག་བུ་གསུམ་བར་ལ་མནའ་མ་གཅིག་ལེན་ཡ་སྐོར་ལ།
ཨོ་རེད་རེད། ཨོ། ལ་འོ་འདི་སྐོར་ལ་སྒྲུང་རེད་ཨ་འདི་ཆ་ལ་ང་རང་གི་ཁྱོ་ག་དང་པོ་ལ་འོ་ར་འོ་འདི་ཚོང་རྒྱག་ག་འགྲོ། ཚོང་རྒྱག་ག་འགྲོ་ནས་ཚུར་ལོག་མ་ཡོང་ཨ་ནི་འདི་པ་ར་ག་ཅིག་འདི་བུ་མོ་འདི་སྐོར་ལ་སྒྲུང་རེད་ལ།

ད་འདི་ཆ་ལ་ང་རང་གི་ག་ལ་བོ་རེད Talent ཡོད་མེད་ག་ཞིག་སྐད་ཆ་མིན་པ་བྱས་སོ་སོས་འབད་བརྩོན་བྱས་ནས་ད་སོ་སོ་ངོས་ནས་སོ་སོ་གི་ལས་ཀ་ལ་ཡར་རྒྱས་ག་འདྲས་གཏང་ཐུབ་ཡ་ག་ཞིག་བསམ་བློ་གཅིག་གཏང་ཨ་ནི་འདི་ནང་བཞིན་ད Theater དུ་ཡིན་ན་རེད Acting Movie ཡིན་ན་རེད་འོང་འདི་ལ་གང་ཐུབ་ཐུབ་གི་ལྟད་མོ་ཡག་པོ་དང་དོན་དག་ཡོད་རྒྱུ་དང་ཕན་ཐོགས་ཡོད་རྒྱུ་ག་ཞིག་བྱས་ཡ་ག་ཞིག་འབད་བརྩོན་ཡིན་ལ་ད་ད། དེ་བྱས་ན་ཨ་ནི་ཐ་མ་དེ་ལ་རྗེས་མ་ལོ་དེ་བ་ལ་ལྟད་མོ་གསུམ་པ་དེ་ཐོན་གྱི་རེད། ཨ་ཨ་ནི། གསན་མི་གང་ཟག་དེ་ལ་གལ་སྲིད་ཐོན་པའི་སྐབས་ལ་རྒྱབ་སྐྱོར་དང་ཡག་པོ་གནང་རོགས་བྱས་ལབ་ནས་རེ་བ་ཞུ། ལྟད་མོ་དེའི་མིང་ལ་ཤམ་བྷ་ལ་ཞུས་པ། ལའོ་ལ། དེ་རིང་དུས་ཚོད་ཀྱིས་རྐྱེན་པས་ལེ་ཚན་འདི་ད་ག་ཙམ་བཞག་གི་ཡིན། ཁྱེད་རང་གིས་དེ་རིང་གསན་མཁན་རྣམ་པ་ཚོར་སྒྱུ་རྩལ་གྱི་ངོ་བོ་འདྲ་མིན་ནང་ཕྱག་ལས་གནང་མྱོང་ཡོད་པའི་ཉམས་མྱོང་དང་སྦྲགས་ཨ་ལས་ཀ་གང་ཡིན་ཡང་ཆེ་ཆུང་ལ་མ་ལྟོས་པར་ད་གོ་སྐབས་གང་བྱུང་བ་དེ་ལ་འབད་བརྩོན་གནང་དགོས་པ་གལ་ཆེན་པོ་ཡིན་པའི་སྐོར་ལ་བཀའ་མོལ་ལྷུག་པོ་ཅིག་གནང་སོང་བཀའ་དྲིན་ཆེ་ཞུ་ཡིན། ཟེར་ན། ད་ལྟ་གོང་དུ་བཀའ་མོལ་ཞུ་ཡུལ་འདི་བོད་པའི་གཞོན་སྐྱེས་གློག་བརྙན་འཁྲབ་སྟོན་པ་འཕྲིན་ལས་ལྷ་མོ་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། བདུན་ཕྲག་སྔོན་མ་དེར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མེ་རི་ཁའི San Francisco གྲོང་ཁྱེར་དུ་ཕེབས་སྐབས་བོད་མི་དང་ཡུ་གུར་བ་དང་ཧོང་ཀོང་གི་རང་དབང་ལས་འགུལ་བ་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་བཅས་པའི་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་བའི་གནས་ཚུལ་དང་འབྲེལ་བའི་སྐོར San Francisco ས་གནས་བོད་རིགས་ཚོགས་པ་དང་གཞོན་ནུ་ཚོགས་པའི་ཚོགས་གཙོ་རྣམ་པ་གཉིས་ལ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་གནང་བ་ཞིག་གསན་རོགས་གནང།

གོམ་པ་མ་བརྒྱབ་པའི་སྔོན་ནས་ད་ལྟ་ས་གནས་རེད་ད་ག་ནང་བཞིན་ཨ་མི་རི་ཀའི་གི་ས་གནས་ཁག་གཅིག་ནང་ལོགས་ལ་དེ་འདྲའི་ཞི་བའི་གི་ངོ་རྒོལ་ལས་འགུལ་གཞི་རྒྱ་ཆེ་བ་ཁག་གཅིག་སྤེལ་ཡོད་རེད་ད་ག་ནང་བཞིན་ད་རེས་རྒྱ་ནག་གི་སྲིད་འཛིན་ཤི་ཅིན་པིང་ད་ཨ་མི་རི་ཀའི་གི་ས་ཐོག་སྒང་ལ་ཕེབས་པ་འདི་ད་རེས་ལོ་དྲུག་གི་རྗེས་ལ་ཐེངས་དང་པོ་ཆགས་ཡོང་དུས་རང་བཞིན་གི་ད་བོད་མི་གཙོས་པའི་གི་རྒྱ་ནག། དམར་ཤོག་གཞུང་གི་འོག་ལ་མྱང་བཞིན་པའི་གི་གྲངས་ཉུང་མི་རིགས་ཚོ་ལ། གཅིག་གོ་སྐབས་ཅིག་ཡིན་པ་ཅིག་ཚང་མས་ངོས་འཛིན་བྱས་བསྡད་འདུག་ད་རིང་གི་ལེ་ཚན་འདིའི་ནང་ད་རེས། ལྷག་པར་དུ San Francisco ས་གནས་སུ་གཞི་རྒྱ་ཆེ་བའི་ལས་འགུལ་སྤེལ་བ་འདིའི་ནང་ལོགས་གོ་སྒྲིག་གནང་མཁན་ཚོགས་པ་གཉིས། གཞི་རྩའི་གི་ཚོགས་པ་བཞི་ལྔ་ཅིག་ཆགས་བསྡད་འདུག་ད་རེས་ཀྱི་ལེ་ཚན་འདིའི་ནང་ལོགས་ལ San Francisco ས་གནས་བོད་རིགས་ཚོགས་པ་དང། ས་གནས་གཞོན་ནུ་ཚོགས་པ་གཉིས་ཀྱི་ཚོགས་གཙོ། རྣམ་པ་གཉིས་གདན་འདྲེན་ཞུས་བྱས། སྤྱི་ཡོངས་ནས་ད་རེས་ཀྱི་འདི་ཞི་བའི་གི་ངོ་རྒོལ་སྐད་འབོད་ལས་འགུལ་འདི་ག་འདྲ་བྱུང་མིན་དང་ཨ་ནི་ཡང། ད་ལྟ་དུས་འདི་ཅིག་སྤྱི་ཚོགས་དྲ་ལམ་གྱི་དུས་ཅིག་ཡིན་དུས་ཡང་རང་བཞིན་གི། ལས་འགུལ་སྤེལ་ཕྱོགས་ཐོག་ལ་འགྱུར་བ་ག་རེ་ཕྱིན་ཡོད་མེད་ཐོག་བཀའ་མོལ་ཞུ་ཡ་ཡིན། རྣམ་པ་གཉིས་ང་ཚོའི་ལེ་ཚན་ནང་ཕེབས་པ་ཐོག་མ་དེ་ཐུགས་རྗེ་གནང་ཞུས་པ་དང་ཨ་ནི་ངས་དྲི་བ་དང་པོ་དེ་ད་ག་རང་ཆགས་བསྡད་ཀྱི་འདུག་ད་རེས་ས་གནས་ལ་ལས་འགུལ་གྲུབ་ཚར་རེད། རྣམ་པ་གཉིས་ཀྱིས་མདོར་བསྡུས་ཅིག། ད་རེས་ལས་འགུལ་འདི་སྤྱི་ཡོངས་ནས་ག་འདྲ་བྱུང་སོང་ང་ཚོ་ངོ་སྤྲོད་ཐུང་ཐུང་ཞིག་གནང་དང་དང་པོ་བློ་བཟང་རྡོ་རྗེ་ལགས་འགོ་འཛུགས་གནང་དང། ཨོ་བཀྲ་ཤིས་བདེ་ལེགས་ཨ་ནི་ཐུགས་རྗེ་གནང་དེ་འདུག་ལགས་ང་དེ་དེ་འདྲའི་སྐད་བཏང་གནང་བ་དེ་ལ་ཡ། ད་རེས་ང་ཚོ་ལས་འགུལ་འདི་ད་ཚགས་ཚུད་པོ་ད་ད་ག་ནང་བཞིན་གྱི་གོ་སྒྲིག་ཚོགས་ཆུང་གཅིག་པོ་མ་རེད་ད་ནི་ང་ཚོ་གོ་སྒྲིག་ཚོགས་ཆུང་ནང་ལ་ཡ་ཚོགས་པ་ཁག་བཞི་ཡོད་རེད་རང་དབང་སློབ་ཕྲུག་ཚོགས་པ་བཅས་བོད་རིགས་སྤྱི་མཐུན་ཚོགས་པ་བཅས་ད་ག་ནང་བཞིན་ང་ཚོ་ས་གནས་གཞོན་ནུ་ལྷན་ཚོགས་བཅས་ད་ག་ནང་བཞིན་ང་ཚོ་དེ་ས་གནས་རང་གི་ནི་དེ་བོད་དོན་རྒྱབ་སྐྱོར་ཚོགས་པ BAFoT Bay Area Friends of Tibet ཞེས་ཚོགས་པ་ཁག་བཞི་གིས་ནམ་རྒྱུན་གྱི་ཆབ་སྲིད་ཀྱི་ལས་འགུལ་ཆ་ཚང་ཞིག་ང་ཚོ་དེ་སྤེལ་བསྡད་ཀྱི་ཡོད་རེད་སོང་ཙང་ང་ཚོ་གིས་མཉམ་རུབ་ཀྱི་ཐོག་ནས་ལས་འགུལ་འདི་ད་ལན་དེ་གོ་སྒྲིག་ཚོགས་ཆུང་ཡིན་ནའི་རེད་ད་ག་ནང་བཞིན་གྱི་ཆ་ཤས་ལེན་མཁན་མཉམ་ཞུགས་གནང་མཁན་མི་མང་ཚོ་ཡིན་ནའི་རྒྱབ་སྐྱོར་དངོས་གནས་དང་བློ་ཡུལ་ལས་འདས་པ་དེ་འདྲ་གནང་སོང་བསམ་བློ་ཞིག་ང་རང་དེ་ནས་ཚོར་བ་འདྲ་བྱུང་སོང།
ལའོ་སྦྱིན་པ་ལགས། ལའོ། བཀྲ་ཤིས་བདེ་ལེགས་ཐོག་མ་དེ་ལ་ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ད་རིང་ང་ཚོ་དེ་ལ་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨ་ནི་ངས་ད་ལྟ་ཐོག་མ་ང་ནི་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་ཚང་མ་ལ་ཨ་ནེ་ང་ཚོའི་ས་གནས San Francisco བོད་མི་ཚང་མའི་ཚབ་ཞུས་ནས་ཨ་ནེ་ཐོག་མ་དེ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ད་རེས་ད་རིང་ང་ཚོའི་ད་རིང་ཞི་ཅིན་ཕིང་ཨ་ནེ་སྤྱི་ཟླ་བཅུ་གཅིག་ཚེས་པ་བཅུ་བཞི་ནས་ཚེས་པ་བཅུ་བདུན་བར་དུ་ཉིན་བཞིའི་རིང་ལ་ས་གནས་སུ་ཕེབས་ཡོད་རེད་དེ་ཡོང་ཡ་དེ་ཨ་ནེ་ད་ལྟ APEC ཚོགས་ཆེན་ལ་ཕེབས་པ་དེ་ཨ་ནེ་ད་ང་ཚོའི་ཚོགས་པ་བཞིའི་ངོས་ནས་ད་རིང

དབུས་ཀྱི་ཁོ་རང་ཚོའི་ཨ་ནི་འགན་འཛིན་ཆ་ཚང་དེ་ལ་ཕེབས་བཞག་པ། དེ་མཉམ་རུབ་བྱས་ནས་ང་ཚོའི་ད་རིང་གི་ལས་དོན་འདི་ཨ་ནི་ད་རྩ་བའི་ད་ལྟ་ད་ཞི་ཅིན་ཕིང་ས་གནས་སླེབས་དུས་གོང་ལ་ང་ཚོའི་བོད་མི་ཚང་མའི་གི་ཨ་ནི་ད་སྐད་འབོད་ལས་རིམ་འདི་ཨ་ནི་ཉིན་གྲངས་བཞིའི་རིང་ག་སྤེལ་རེད་དེ་ཡིན་ནས་གཞི་རྒྱ་ཆེ་བའི་ལས་འགུལ་འདི་ཨ་ནི་ཁོ་རང་དང་ཨ་ནི་ཞི་ཅིན་ཕིང་དང་ཨ་རིའི་སྲིད་འཛིན་གཉིས་ཐུག་པའི་ཉིན་མོ་འདི་ལ་ང་ཚོས་གཞི་རྒྱ་ཆེ་བའི་ལས་འགུལ་སྤེལ་ཡོད་རེད་འདི་མཉམ་དུ་ད་ལྟ་ད་ང་ཚོས་གྲ་སྒྲིག་ཚོགས་པ་བཞིའི་ངོས་ནས་གྲ་སྒྲིག་བྱེད་ཡས་ཀྱི་ངོས་ནས་ཨ་ནི་ད་ལྟ་ད་ང་རང་ཚོས་ཚགས་ཤོག་ཁག་ལ་ཨ་ནི་སུས་འབྲེལ་ལམ་བྱེད་ཀྱི་རེད་ཨ་ནི་ང་རང་ཚོས་ཨ་ནི་ནང་ཁུལ་གྱི་ད་ལྟ་བོད་རིགས་བོད་པའི་ཚགས་ཤོག་ཁག་ལ་ག་འདྲ་འབྲེལ་བ་བྱེད་ཀྱི་རེད་འདི་ཚང་མ་ཞིབ་ཕྲ་བྱས་ནས་ཨ་ནི་གྲོས་བསྡུར་བྱས་ནས་ཨ་ནི་ད་རིང་གི་ལས་རིམ་འདི། ཨ་ནི་ད་ལྟའི་ཆ་ལ་ཨ་ནི་རྒྱལ་སྤྱིའི་གསར་ཁང་ཚང་མའི་ནང་ལ་ཨ་ནི་ཐོན་ཡོད་རེད་ཐོན་ཐུབ་པ་བྱུང་ཡོད་རེད། དེ་གི་ཨ་ནི་དེ་དང་མཉམ་དུ་ང་ཚོའི་དེ་ལ་སྐད་འབོད་ལས་རིམ་ཚར་བའི་ཁོ་རང་ཞི་ཅིན་ཕིང་དང་ཨ་རི་གི་སྲིད་འཛིན་ཇོ་བྷའི་དིན་གཉིས་ཐུག་ཚར་བའི་རྗེས་ཀྱི་ཉི་མ་དེ་ལ་ང་ཚོའི་ཨ་རི་གཞུང་གི་ཕྱི་སྲིད་ལས་ཁུངས་ཀྱི་མི་སྣ་མཉམ་དུ་ཐུག་འཕྲད་བྱེད་ཡག་གོ་སྐབས་བྱུང་སོང་གང་ལྟར།

སྤྱི་བཏང་ནས་ད་ཨ་མི་རི་ཀ་གཙོས་པའི་གི་འཛམ་བུ་གླིང་གི་ད་བོད་མི་གནས་སྡོད་ས་གནས་མང་པོ་ཅིག་ནང་ལོགས་ལ། རྒྱ་ནག་གཞུང་ཚབ་མདུན་རེད་རྒྱ་ནག་གི་དཔོན་རིགས་ཁག་ཅིག་རེད་སྤྱི་བཏང་ནས་ད་རྣམ་པ་འདྲ་མིན་གི་ཐོག་ནས་ལས་འགུལ་མང་པོ་ཅིག་སྤེལ་སྡོད་ཀྱི་ཡོད་རེད་ད་ད་རེས། ད་ལྟ་གོང་དུ་ངས་ངོ་སྤྲོད་ཞུས་པའི་སྐབས་སུ་ཞུས་ཡིན། རྒྱ་ནག་གི་སྲིད་འཛིན་ད་ཤི་ཅིན་པིང་ད་རྒྱ་ནག་དམར་ཤོག་ཚོགས་པའི་གི་འགོ་ཁྲིད་ཆགས་སྡོད་ཀྱི་ཡོད་རེད། ཁོ་རང་ཨ་མི་རི་ཀའི་ནང་ལོགས་ལ་དངོས་སུ་ས་ཐོག་ལ་སླེབས་ཡ་དེ་གོ་སྐབས་ཧ་ལས་པའི་གི་དཀོན་པོ་ཅིག་རེད་དེ་ག་ནང་བཞིན་ད་རེས་ཨ་མི་རི་ཀའི་ནང་ལོགས་ལ་སླེབས་པ་འདི་ཡང་ད་ལོ་དྲུག་གི་རྗེས་ལ་ཐེངས་མ་དང་པོ་ཆགས་ཡོང་དུས་རྣམ་པ་ཚོ་གི་ལས་འགུལ་སྤེལ་ཕྱོགས་ལ་འགྱུར་བ་ག་རེ་ཕྱིན་ཡོད་ན་ནི་ད་རེས་ཀྱི། སྲིད་འཛིན་ཞི་ཅིན་ཕིང་དངོས་སུ་ཨ་མི་རི་ཀ་ནང་ས་ཐོག་ཕེབས་དེ་གོ་སྐབས་ག་འདྲ་ཅིག་ལ་འཛིན་གྱི་ཡོད་ན་བོད་པའི་གི་གནད་དོན་དེ་རྒྱལ་སྤྱིའི་ནང་ལོག་དྲིལ་བསྒྲགས་བྱས་ལ།
ལགས་སོ། ཨ་ཨ་ད་ལྟ་འདི་རེད། ད་ཁ་སང། ལོ་དྲུག་གི་རྗེས་ལ་ཡ། རྒྱ་ནག་དམར་ཤོག་རིང་ལུགས་ཀྱི་སྲིད་འཛིན་ཞི་ཅིན་ཕིང་དེ་ཕེབས་པའི་སྐབས་དེ་ལ་ཁོ་རང་དེར་ཕེབས་ཐུབ་ཡས་དེ་དང་པོ་གཙོ་བོ་གཙོ་བོ་འགྲོ་གི་ངའི་བསམ་པ་ལ། འདི་རེད་སོང་གོ་ང་རང་ཚོ་དེ་སན་ཕེན་སི་ཀོ་ས་གནས་སན་ཕེན་སི་ཀོ་གི་ས་གནས་ཀྱི་མེ་ཡར་ད་ག་ལབ་དགོས་རེད།

ཁ་ལོ་རེད་འགྲོ་བ་མིའི་ཐོབ་ཐང་སྐོར་ལ་ཡིན་གཅིག་མིན་གཅིག་བཀའ་མོལ་གནང་རོགས་ཞེས་ཟེར་ནས་མང་ཚོགས་ཀྱི་འདེམས་པ་དེ་ཞུ་གཏུག་ཕུལ་ཡོད་རེད་ག་ས་ཉི་མ། འདི་གཅིག་རེད་འདི་ཁོ་རང་ད་ལྟ་འདི་ཡོང་ཐུབ་ཡོང་ཡས་དེ་ད་འདོད་པ་འདི་ལ་ལྟ་ནས་ངས་བསམ་པ་དེ་འདྲ་འགྲོ་ཞིག་གླེང་རོགས་ཞེས་འབྱོར་ཡོད་དེ་ཕེབས་རེད་བསམ་གི་འདུག་ར་འདི་ད་གཅིག་རེད་གཉིས་པ་འདི་ལ་ཡ་ད་ལྟ་སྦྱིན་པ་ལགས་ཀྱིས་གསུངས་སོང་རེད་ག་ས་ལས་འགུལ་འདི་ཨེ་པེག་གི་ཚོགས་འདུ་འདི་དེ་ཚོགས་ཀྱི་ཡོད་པ་དེ་ང་ཚོ་ཟླ་བ་མང་པོ་སྔོན་ལ་ཧ་གོ་གི་ཡོད་རེད་ད་ཡིན་ནས

སྦྱིན་པ་ལགས་ལན་མ་སྐུ་ངོས་ནས། ད་ལྟ་བློ་བཟང་རྡོ་རྗེ་ལགས་ཀྱིས་ད་ལྟ་ལན་དེ་ནང་ལོགས་འདི་གཅིག་གསུངས་སོང། ད་རེས་ཀྱི་གྲ་སྒྲིག་བྱེད་ཕྱོགས་རེད་ཨ་ནི་གྲོང་སྡེ་སྤྱི་ཁྱབ་མཉམ་དུ་དེ་སྔ་འབྲེལ་བ་བྱུང་སྟངས་འདི་སྐོར་གསུངས་སོང། ད་ལྟ་རྒྱ་ནག་གི་སྲིད་འཛིན་མ་གི་སན་ཧྥན་སི་སི་ཀོ་ལ་འབྱོར་བའི་སྐབས་སུ་ད་ཅིག་བོད་མི་གཙོས་པའི་གི་གྲངས་ཉུང་མི་རིགས་ད་རྒྱ་ནག་གི་དམར་ཤོག་གཞུང་བར་མྱངས་བཞིན་པ་ཚོས་ཀྱི་ངོ་རྒོལ་སྐད་འབོད། བྱས་ཡོད་དེ་ནས་ཕྱོགས་གཞན་གཅིག་ལ་གཅིག་ལྟ་ཡང་དམར་ཤོག་ཚོགས་པ་རེད་ད་ག་ནང་བཞིན་ཤི་ཅིན་ཕིན་ལ་རྒྱབ་སྐྱོར་གྱི་མཚོན་ཆེད་རྒྱ་མི་རིགས་མང་པོ་ཞེ་པོ་ཅིག་ཕེབས་ཡོད་རེད་ཨ་ནི། དེ་དུས་བོད་མི་ལ་ཅིག་རྡུང་རྡེག་བྱུང་བའི་གི་གནད་དོན་ཅིག་སྐོར་ངོ་སྤྲོད་གནང་སོང་འདི་འདྲའི་གི་རྡུང་རྡེག་བྱུང་གི་རེད་བསམ་ནས་སྔོན་ནས་སྔོན་དཔག་བྱས་ཡོད་ན་གྲ་སྒྲིག་ག་རེ་གནང་ཡོད་ན་དེ་འདྲའི་ཐོག་ལ། ང་ཚོ་འདི་འདྲའི་རྡུང་བ་བྱུང་བ་དང་དེ་འདྲའི་གི་ང་ཚོ་འདི་གཉིས་ལ་ཡ་ང་ཚོ་གི་འཆར་སྣང་རྩ་ནས་མི་འདུག་ཚོད་དཔག་དེ་འདྲ་གང་ཡང་མེད། གང་ཡིན་ཟེར་ན་ང་ཚོ་ལ་ཡ་ད།

ཚབ་ཆུང་པོ་བརྩི་ཡི་རོགས། ལགས་རེད་ད་ད་ལྟ་བློ་བཟང་ལགས་ཀྱིས་སྔོན་དཔག་དེ་འདྲས་བྱས་མེད་པ་ཅིག་ད་ལྟ་འགྲེལ་བརྗོད་གནང་གི་འདུག་དེ་ནས་སྦྱིན་པ་ལགས་ད་དེ་སྔའི་ཡོད་ཀྱི་དྲི་བ་འདི་ད་རེས་ཀྱི་ལས་འགུལ་འདི་གོ་སྐབས་ག་འདྲ་ཅིག་ལ་ངོས་འཛིན་གནང་གི་ཡོད་ཨ་ནི་འདི་མཉམ་དུ་ད་ལྟ་དེ་གོང་ལ་ཁྱེད་རང་གི་ལན་བསྐྱོན་པའི་སྐབས་སུ་ཕྱི་དེ་ལས་འགུལ་དེ་ཚོ་གྲུབ་ཚར་བའི་རྗེས་ལ་ཕྱི་སྲིད་ཀྱི་མི་སྣ་ཁག་ཅིག་དེ་འདྲས་སུ་ཐུག་ཡས་གོ་སྐབས་བྱུང་གསུང་གི་འདུག་འདི་ང་ཚོ་ཞིབ་ཕྲ་ཏོག་ཙམ་ཅིག་ངོ་སྤྲོད་གནང་དང། འོ་ལགས་ཡ། ཨ་ནི་ད་ད་རིང་གི་གོ་སྐབས་དེ་ང་ཚོ་ག་རེ་བཟུང་གི་ཡོད་ལབ་ན་ད་ག་འདྲ། ད་རིང་འདི་རྩ་བའི་ང་ཚོའི་ཚོགས་པ་ཞིག་གིས་མི་མང་གི་ལས་འགུལ་ཆགས་ཀྱི་ཡོད་རེད་ཨ་ནི། ཨ་ནི། ཇི་སྲིད་ད་ལྟ་ཞི་ཅིན་ཕིང་ག་བ་ག་བ་ཕེབས་ཀྱི་ཡོད་ནའི་ཨ་ནི་བོད་དོན་དང་བོད་ཀྱི་བོད་ནང་གི་དཀའ་ངལ་འདི་ང་ཚོ་བོད་མི་ཚང་མས་ཀྱི་མི་རེ་ངོ་རེ་འགན་འཁྱེར་བའི་ཐོག་ནས་ལས་འགུལ་འདི་སྤེལ་དགོས་ཀྱི་རེད་མ་གཏོགས་འདི་ད་རིང་གཅིག་གི་གཞུང་འབྲེལ་གྱི་ལས་འགུལ་ཡིན་པས་ཡིན་པ་དང་མེན་པ་གཉིས་ཀྱི་དབྱེ་བ་ཕྱེ་ང་ཚོ་དུས་ལ་སླེབས་ཡོད་རེད་བསམ་གྱི་མི་འདུག་བ། ཨ་ནི་ཞི་ཅིན་ཕིང་ག་བ་ག་བ་ཕེབས་ཀྱི་ཡོད་ནའི་བོད་དོན་ཐོག་ལ་ཨ་ནི་ང་ཚོས་ཞི་རྒོལ་བྱེད་ཡ་དང་ཨ་ནི་བོད་པའི་གི་བོད་བོད་ནང་གི་བོད་མིའི་དཀའ་སྡུག་ཐོག་ལ་ཨ་ནི་ད་ག་ལ་ག་འདྲ་ཆེད་དུ་ཨ་ནི་སྐད་འབོད་རྒྱབ་དགོས་ཡ་དེ་ང་ཚོ་བོད་མི་ད་ཡིན་ནོ་ཅོག་ཚང་མའི་གི་ལས་འགན་ཆགས་ཀྱི་ཡོད་རེད་བསམ་གི་བཀའ་བབས་ཀྱི་མཉམ་དུ་ད་ལྟ་ད་རིང་གི་ད་ལྟ་ཨ་པེག་ཚོགས་འདུ་སྒང་ལ་ཨ་ནི་ཞི་ཅིན་ཕིང་གཅིག་པོ་མ་རེད་ཨ་ནི་རྒྱལ་སྤྱི་ནང་གི་ཨ་ནི་ཚོང་ལས་དང་ཚོང་གཉེར་ཁང་གི་སྦྱིན་བདག་མང་པོ་ཕེབས་ཀྱི་ཡོད་རེད་འགོ་ཁྲིད་མང་པོ་ཕེབས་ཀྱི་ཡོད་རེད། ཁོ་ཚོ་ལ་ཡང་ཨ་ནི་ང་ཚོའི་གི་བརྡ་ལན་དེ་ག་རེ་སྤྲད་ཡོད་ལབ་ན་ཨ་ནི་ཁྱེད་རང་ཚོའི་ཚོང་འབྲེལ་བྱེད་ས་དེ་ཨ་ནི་ཅིག་ནག་ཅན་ཅིག་ཡིན་པ་དང་ཨ་ནི་ཁྲིམས་འགལ་བྱེད་ཀྱི་ཡོད་པ་དང་དེ་འདྲའི་ཅིག་གི་ཐོག་ལ་ཨ་ནི་ཁྱེད་རང་ཚོ་བསམ་ཤེས་ཞིག་དགོས་རེད་ད། དེ་འདྲའི་ཅིག་བརྡ་ལན་ཅིག་ཕུལ་ཡོད་ད་རིང་ང་ཚོའི་གི་འདི་ལས་འགུལ་འདི་ནང་ལ་ཨ་ནི་ང་ཚོ་གཅིག་པོ་མ་རེད་བོད་པ་ཙམ་མ་རེད་ཨ་ནི་ང་རང་ཚོའི་གི་ད་འཐབ་རྩོད་ཐོག་ལ་མཐུན་གྲོགས་གཅིག་པ་ད་ལྟ་ཧོང་ཀོང་དམངས་གཙོ་དོན་གཉེར་བ་རེད་ད་ཨ་ནི་དེ་ནས་ཡུ་གུར་བ་རེད་ཨ་ནི་ཐའི་ཝན་རེད་ཨིས་ཏུར་ཁིས་ཐན་རེད་ཁོ་རང་ཚོའི་ཀྱི་ཨནི་འཐབ་གྲོགས་གཅིག་པ་འཐབ་གྲོགས་གཅིག་གཅིག་པའི་ཀྱི་ཨནི་མང་པོ་གོ་སྒྲིག་མང་པོ་ཞིག་མཉམ་འཛུད་གང་འདྲ་མཉམ་ཐུབ་པ་མཉམ་མཉམ་ཞུགས་གནང་ཐུབ་པ་བྱུང་ཡོད་རེད་བ། ཨནི་ད་ལྟ་བློ་བཟང་ལགས་གསུང་བ་ནང་བཞིན་གྱི་ར་ད་རིང་གི་ལས་འགུལ་དེ་ལ་དམིགས་བསལ་གྱི་ག་རེ་ན་དངོས་གནས་ང་ཚོའི་ཀྱི་ད་དབྱིན་སྐད་ཐོག་ཞུ་བ་ཡིན་ན་ཧའི་ལའིཊ་ཟེར་བ་ད་ཆེད་དུ་འབུར་ཐོན་པ་འདི་ང་རང་ཚོའི་གཞོན་སྐྱེས་དེ་ཚོ་གྱི་དངོས་གནས་ཁོ་རང་གི་ཨནི་ད་བོད་ཀྱི་རྩ་དོན་འདི། ད་རྒྱུན་འཁྱོངས་ཐུབ་ཡ་གི་ཨ་ནི་ད་མེ་ལྕེ་ད་མ་བཟུང་འདི་དངོས་གནས་ཁོང་ཚོ་གི་ཨ་ནི་རྒྱུན་འཁྱོངས་བྱེད་ཐུབ་ས་རེད་བས་ཐུབ་ས་ཐུབ་བས་གི་ཨ་ནི་རྣམ་པ་དོན་བཟང་བཟང་གི་འདུག་ཕྱི་ཚེས་བཅོ་ལྔ་གི་ད་ད་བོད་རང་བཙན་སློབ་ཕྲུག་ཚོགས་པ་གི་ཨ་ནི་ཚེ་ལྷ་རྫོགས་བཟང་གི་ཡ་རྒྱལ་དར་གི་ལྕགས་རིང་སྒང་ཡར་འཛེགས་ནས་རྒྱ་ནག་གི་རྒྱལ་དར་ག་ཚོད་ཆེན་པོ་ཡོད་ན་བས་ང་ཚོའི་བོད་གི་རྒྱལ་དར་དེ་དེ་ལས་མཐོ་བ་སྒྲེང་འཛུགས་བྱེད་ཐུབ་པ་བྱུང་ཡོད་རེད་ཨ་ནི་འདི་རྒྱལ་སྤྱི་གསར་ཁང་མང་པོ་ཅིག་ནང་ལ་ད་ད་འདི་རྒྱབ་སྐྱོར་བྱུང་ཡོད་རེད། འདུ་ཤེས་ད་དེ་ནི་ང་ཚོའི་གི་ད་ལས་འགུལ་གོ་རིམ་སྒྲིག་སྟངས་དེ་འདུག་ཟིན་ཨ་ནི་ང་ཚོ་མཉམ་དུ་ད་ལྟ་ང་རང་ཚོའི་ས་གནས་བོད་པ་ད་ཚང་མས་གི་དངོས་གནས་ད་སུ་སུ་སུ་གི་གང་ཡོང་ཅི་ཡོང་བྱས་ནས་ནུས་པ་མཉམ་སྤུངས་བྱས་ནས་བྱེད་ཐུབ་པ་བྱུང་ཡོད་རེད་དམིགས་བསལ་ད་ལྟ་གཞོན་ནུ་ས་གནས་གཞོན་ནུ་ལྷན་ཚོགས་ཡིན་ན་ག་དུས་ཡིན་ནའང་བོད་ཀྱི་རྩ་དོན་དང་འབྲེལ་བའི་ཐོག་ལ་ཨ་ནི་འགན་རྐང་བཞེས་བྱེད་ཀྱི་ཡོད་རེད་ཨ་ནི་དེ་མཉམ་དུ་ང་ཚོའི་ས་གནས།

ཨེ་ནི་བོད་ཀྱི་རྩ་དོན་ཐོག་ལ་ཨེ་ནི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ཐོག་ལ་ཨེ་ནི། གླེང་སློང་གོ་བ་ཤུགས་སྣོན་བྱེད་རོགས་བྱས་ཟེར་ནས་འབོད་སྐུལ་ཞུས་པ་ཡིན་དེ་དུས་ཁོ་རང Chairman Mike Gallagher གི་དེ་དུས་ཡིན་དེ་ཡིན། རྩ་བའི་ཁོ་རང་དེང་གཞུང་འབྲེལ་གྱི་གདན་ཞུ་མེད་པ་ཡིན་ནའང་པའི་སྲིད་འཛིན་ལ་ད་ག་རང་ལན་འཁྱོལ་ཐུབ་པ་བྱེད་ཀྱི་ཡིན་ཟེར་ཞུས་སོང། ཨེ་ནི་ང་ཚོས་ད་ལྟ་ངས་ད་ལྟ་གོང་དུ་ཞུ་བ་ནང་བཞིན་ད་རིང་གི་སྐད་འབོད་ཀྱི་ད་ངོ་རྒོལ་གྱི་ལས་རིམ་འདི་ཨེ་ནི་ཆ་ལག་ཚང་པོ་ཨེ་ནི། གང་དག་ཅིག་གིས་བྱུང། བྱུང་བའི་གི་རྒྱུ་མཚན་དེ་ག་རེ་ཞུ་ཡོད་ན། དུས་རྒྱུན་ནས་ང་ཚོ་སྐད་འབོད་ག་རེ་རྒྱག་གི་ན་སྐད་འབོད་རྒྱག་གི་ཡོད་རེད་ཨ་ནེ་གསར་འགོད་ཚགས་ཤོག་ཁག་ནང་དོན་གི་ཡོད་རེད་ཨ་ནེ་འདི་རྗེས་ལ་གས་དམིགས་བསལ་གཞུང་འབྲེལ་གི་མི་སྣ་དང་ཨ་ནེ་ཐུག་ནས་ཨ་ནེ་མཇུག་གནོན་བྱེད་ལ་གས་ང་ཚོ་གོ་སྐབས་རག་གི་ཡོད་མ་རེད། ད་རིང་ཕྱི་ཚེས་བཅོ་ལྔ་ཉིན་མོ་གི་ང་ཚོའི་ཚགས་ཤོག་ཁག་ནང་དོན་ཡོད་ང་ཚོ་གཞི་རྒྱ་ཆེ་བའི་ལས་འགུལ་སྤེལ་ཚར་བའི་རྗེས་ལ་ཨ་ནེ་ཨ་རི་སྲིད་འཛིན་དང་ཨ་ནེ་ཞི་ཅིན་ཕིན་གཉིས་ཐུག་ཚར་བའི་རྗེས་ལ་ཨ་ནེ་ང་ཚོས་ད་ལྟ་ཕྱི་སྲིད་ལས་ཁུངས་ཀྱི་མི་སྣ་ད་ལྟ། Mark Lambert། ཁོ་རང་ད་ལྟ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་རྒྱ་ནག་ཐོག་ལ་ཐབས་བྱུས་དང་སྲིད་བྱུས་ཐོག་གི་གང་ལྟར་གཙོ་འཛིན་ཅིག་ཆགས་ཀྱི་ཡོད་རེད། ཁོ་རང་མཉམ་དུ་མཇལ་འཕྲད་བྱུང་ནས་ང་ཚོས་ད་ལྟ་བློ་བཟང་ལགས་ཀྱིས་ཞུ་བ་ནང་བཞིན་རེད་ང་ཚོའི་འཐབ་རྩོད་ང་ཚོ་སྤྱི་བཏང་ཞི་བས་ང་ཚོའི་ད་ལྟའི་སྐད་འབོད་ཚང་མ་གང་ལྟར་ང་ཚོའི་སྐད་འབོད་འགོ་བཙུགས་དུས་སྒང་ལ་ང་རང་ཚོའི་སྤྱི་བཏང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་ང་ཚོའི་དབུ་ཁྲིད་འཛམ་གླིང་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་མཁན་དེ་འདྲའི་ཅིག་གི་ང་ཚོའི་དབུ་ཁྲིད་ཀྱི་འོག་ལ་ཡོད་རེད། ང་ཚོའི་གི་འཐབ་རྩོད་ཆ་གང་ལྟར་ཞི་བའི་ངོ་རྒོལ་ཆ་ཚང་རྔམ་སྟོན་ཁྲོམ་སྐོར་ཆ་ཚང་ཨ་ནི་འཚེ་མེད་ཞི་བའི་ལམ་དང་ཨ་ནི་ཆེ་མཐོང་ལྡན་པ་དང་ཨ་ནི་གུས་བརྩི་ལྡན་པ་དེ་ཐོག་ནས་ང་ཚོས་སྐད་འབོད་བྱས་ཡོད་རེད་ཡིན་པས་ནི་རྒྱ་ནག་གི་ད་དངུལ་སྤྲད་ནས་ཁོ་རང་ཚོའི་གི་དངུལ་སྤྲད་ནས་ཨ་ནི་རྒྱ་ནག་མི་དེ་ཚོ་གི་ང་ཚོའི་ཨ་རི་རང་དབང་ལུང་པ་ལ་ཨ་ནི་ང་ཚོའི་གི་འཐབ་རྩོད་བྱེད་མཁན་ཞི་བའི་འཐབ་རྩོད་བྱེད་མཁན་ལ་འཇིགས་སྐུལ་བྱས་ནས་ཨ་ནི་སྡིགས་ར་བཏང་ཡ་དེ་ཚོ་ཨ་ནི་འགྲིག་མ་སོང་དེ་ཚོ་དེ་ནི་དེ་གནད་དོན་དེ་བྱུང་སོང་ལབ་ནས་ཨ་རི་ཕྱི་སྲིད་མི་སྣ་ལ་ཞུ་ཡ་བྱུང་སོང། མཉམ་དུ་ད་ལྟ་ད་ད་ལྟ་བར་དུ་ག་ད་ད་གཙོ་བོ་གཙོ་བོ་བོད་རྒྱ་གཉིས་ཀྱི་དཀའ་རྙོག་ཐོག་ལ་ཨ་རི་གཞུང་གིས་ཨ་ནི་ཁྲིམས་འཆར་མང་པོ་བཟོས་ཡོད་རེད་ད་ད་དམིགས་བསལ་གྱིས་ངས་ག་རེ་ཞུས་བྱུང་ཟེར་ན་ཁོ་རང Mark Lambert ལ་ཨ་ནི HR ད་ད House Resolution ལྔ་གསུམ་གསུམ་ལབ་རྒྱུ་རེད་དེའི་ནང་ལ་གཙོ་བོ་ག་རེ་ནི་ད་ལྟ་བར་དུ་བོད་རྒྱ་ཞི་བོད་བོད་རྒྱ་ཞི་མོལ་གྱི་ཨ་ནི་འབྲེལ་ལམ་འདི་ཆད་ནས་ད་མུ་མཐུད་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་དང་ཁོང་གི་སྐུ་ཚབ་མཉམ་དུ་ཨ་ནི་འབྲེལ་མོལ་གནང་དགོས་རེད་དེ་ཨ་རི་ཨ་རི་གི། སྲིད་ཇུས་དང་ཁྲིམས་གཞི་ཆགས་ཡོད་རུང་བ། ད་འདི་ཁྲིམས་ལག་བསྟར་བྱས་ཏེ་འཛིན་སྐྱོང་ཨ་རིའི་འཛིན་སྐྱོང་གི་ལས་འགན་ཆགས་ཀྱི་རེད་འདི་ལ་ཡིན་གཅིག་མིན་གཅིག་མཇུག་གནོན་གནང་དགོས་འདུག་དེ་མཉམ་དུ་ད་ལྟ། བོད་མི་ཕར་འགྲོ་ཚུར་འོང་ཞིག་ད་ལྟ RATA ལབ་རྒྱུ་བ། དེའི་ཐོག་ལ་ད་རང་ཐོག་ལ་རྣམ་པ་ཚོས་ད་ལྟ་ད་འཛིན་སྐྱོང་ངོས་ནས་ཡིན་གཅིག་མིན་གཅིག་འདི་སྐོར་ལ་ཤུགས་སྣོན་དང་མཇུག་གནོན། གང་ཚ་ཚ་བྱེད་རོགས་བྱས་སོང་བསྒྱུར་ཞུ་ཡ་དེ་འདྲའི་གོ་སྐབས་བྱུང་སོང་ཞུ་བ། ལའོ་ད་ད་ལྟ་གི་ལན་འདི་སྐྱོན་པའི་ནང་ལོགས་ཀྱི་ནང་དོན་གཙོ་བོ་ཅིག་ཞུ་དུས་ད་རེ་སྲིད་འཛིན་ཤི་ཅིན་པིང་ལ་ཅིག་ཕྱི་ལོགས་ནས་བོད་མི་ཚོས་རེད་ད་ག་ནང་བཞིན་འཐབ་གྲོགས་གཅིག་པའི་གི་ད་ཅིག་གྲངས་ཉུང་མི་རིགས་གཞན་ཚོས་གི་ངོ་རྒོལ་སྐྱོན་པ་ཙམ་མ་ཡིན་པར་དོན་དངོས་ལ་ཅིག་ད་རེ་ཨ་མི་རི་ཀ་གི་ས་ཐོག་ལ་ད་རེ་ཞི་བའི་གི་ལས་འགུལ་འདི་སྤེལ་ཡོང་དུས་ཨ་མི་རི་ཀ་གི་ད Biden སྲིད་གཞུང

ཕྱོགས་གཞན་གཅིག་ལ་ད་དེང་སང་གི་དུས་ཚོད་འདིའི་སྤྱི་ཚོགས་དྲ་ལམ་གྱི་དུས་རབས་ཅིག་ཡིན་དུས། འདས་པའི་ལོ་བཅུ་བཅོ་ལྔ་ནང་ལོགས་ལ་མ་བྱུང་བ་དེང་སང་སྤྱི་ཚོགས་དྲ་ལམ་བརྒྱུད་བྱས་ང་ཚོའི་ད་བོད་པའི་གི་ལས་འགུལ་འདི་འཛམ་བུ་གླིང་ཁྱོན་ཡོངས་ལ་ཁྱབ་བསྒྲགས་བྱས་ལ་ཕན་ནུས་ག་ཚོད་ཙམ་གྲུབ་ཀྱི་ཡོད་ན་བློ་བཟང་ལགས། འཛམ་བུ་གླིང་སྤྱི་ཡོངས་ལ་ཁྱབ་བསྒྲགས་བྱས་ནས་ཕན་ནུས་ཞུས་འདི་ད་ག་ལོར་ད་ཁ་སང་ང་ཚོ་ཕ་གི་སྐད་འབོད་བྱས་པའི་དེ་སྐབས་ལ་སྤྱིར་བཏང་ད་དྲང་པོ་ཞུ་བར་ང་ཚོ་གི་སྐད་འབོད་བྱེད་པའི་སྐབས་འདི་ལ་གསར་འགོད་པ་ལ་རང་ནམ་རྒྱུན་འབྲེལ་བ་ཞུས་འདུག་གི་ཡོད་རེད་ཞུས་དང་ཞུ་མུས་རེད་ཞུས་འདུག་གི་ཡོད་རེད་ཡིན་ནས་ཁ་སང་ད་ནང་ཕ་གིའི་ཚོགས་འདུ་གི་ཆེད་དུ་ཆེད་མངགས་ཕ་གི་གསར་འགོད་པ་མང་པོ་ཞིག་སླེབས་འདུག་མཚམས་འདི་གར་གློ་བུར་ཐོལ་རྒྱག་ང་ཚོ་སྐད་འབོད་དང་ག་རེ་སོ་སོའི་ཚོར་བ་རྣོན་པོ་ཆགས་བྱས་ཨ་ནི་གཞོན་སྐྱེས་དེ་ཚོས་ངར་སྐད་དེ་ཚོས་གསར་འགོད་པ་དེ་ཚོས་ང་ཚོ་ལ་ཡ་ཐད་ཀར་ཧོ་ར་ཧོ་ར།

དམིགས་བསལ་གྱིས་ང་རང་ཚོས་གསར་འགོད་གསར་འགོད་གསལ་བསྒྲགས་བྱས་ཡོད་རེད། ཨ་ནི་ང་ཚོའི་གི་ད་ལྟ་ང་རང་ཚོའི་ཚགས་ཤོག་ཁག་གི་ནང་ལ་ཆེད་དུ་ཆེད་མངགས་དུ་ང་ཚོའི་ཨ་ནི་གནས་ཚུལ་ཁག་དེ་ཚོ་ད་ད་ད་ཨ་རི་ཁ་ཚ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་རེད་ཨ་ནི Voice of America ཡིས་ང་རང་ཚོའི་གི་ཁོ་རང་ཚོ་ལ་བརྟེན་ག་འདྲ་ཅིག་རྒྱལ་སྤྱིའི་གི་གསར་ཁང་ཡོད་པ་ཞེས་གསུངས་ཨ་ནི་རྣམ་པ་ཚོ་དེ་ཕེབས་རོགས་ཅིག་ལབ་དུས་ག་ལ་ད་རྩ་བའི་ང་རང་ཚོའི་གི་བོད་པའི་གསར་ཁང་གཉིས་དེ་ལ་ཨ་ནི་ཅིག་ཕ་གི་ལ། ནས་བཀའ་འཁྲོལ་ཞུ་ཡ་དང་དེ་འདྲའི་ཐོག་ནས་དཀའ་ངལ་ཅིག་ཡོད་ས་རེད་ཡིན་པས་ནས་ང་ཚོ་ཁོ་རང་ཚོ་ཆེད་དུ་ཆེད་བཙུགས་ནས་ང་ཚོའི་གི་ད་ལྟ་སྤྱི་ཚོགས་དྲ་ལམ་གི་ཚོགས་པ་ཅིག་བཟོས་འདི་ནང་ལ་གནས་ཚུལ་དང་པར་ལེན་ཅིག་ཚོགས་ཆེད་བཙུགས་བྱས་ནས་མི་མངགས་ནས་སྐབས་འཕྲལ་སྐབས་འཕྲལ་སྐབས་འཕྲལ་སོ་སོའི་གནས་ཚུལ་ག་རེ་ཐོན་མ་ཐག་འཕྲལ་འཕྲལ་འཕྲལ་བཏང་ཐུབ་ཡ་དེ་འདྲའི་བྱུང་སོང་ཞུ་ཡ་ཡིན་དེ་མཉམ་དུ་ད་ལྟ་སྤྱིར་བཏང་གི་ད་ལྟ་ད་རིང་རྒྱལ་སྤྱིའི་གསར་ཁང་ཁག་གི་ཡིན་པས་ནས་དེའི། ཁོ་ཚོས་ད་ལྟ Social Media ལ་བེད་སྤྱོད་བྱེད་པའི་ཐོག་ནས་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་པའི་ཐོག་ནས་ཁོ་རང་ཚོས་ཀྱི་གནས་ཚུལ་དེ་ཚོ་ལམ་རྒྱང་ཁྲེལ་ཁྲེལ་ཁྲེལ་ཁྲེལ་བཏང་འདུག་ག་ལ། འདི་ཡི་ད་རིང་གི་རྩ་བའི་ད་ད་ལྟ་སྤྱི་བཏང་གི་དེང་དུས་འདི་ད་དྲ་ལམ་དང་དྲ་རྒྱ་དང་སྤྱི་ཚོགས་དྲ་རྒྱ་གི་དུས་ཚོད་རེད་དེ་མི་ཚང་མ་དེ་སྔ་འདྲ་ནང་བཞིན་ཡིན་ན་ད་དུས་ཚོད་དོན་རྐྱེན་གཅིག་བྱུང་ཚར་བའི་རྗེས་ལ་བདུན་ཕྲག་གཅིག་རྗེས་ལ་གཞི་ནས། ཚགས་ཤོག་ཁག་དང་ཨ་ནེ་བརྙན་འཕྲིན་ཁག་ནས་ཐོན་གྱི་རེད་ད་རིང་འདྲ་བོ་ཡིན་ན་ཨ་ནེ་སྐབས་འཕྲལ་སྐབས་འཕྲལ་སྐབས་འཕྲལ་སོ་སོའི་དོན་དེ་བས་འདི་ཨ་ནེ་ང་ཚོའི་ངོས་ནས་རྩ་བའི་ང་ཚོ་གོ་སྒྲིག་ཚོགས་ཆུང་ད་ང་ཚོ་གོ་སྒྲིག་ཚོགས་པའི་ངོས་ནས་གང་ཡོང་ཅི་ཡོང་གིས་འདི་བསམ་ཤེས་བྱེད་ཐུབ་པ་བྱུང་རེད་འདི་ནང་བཞིན་ནུས་པ་ཐོན་སོང་བསམ་ཡས་བྱུང་སོང་ཞུ་ཡས་ཡིན། ལའོ་ཨན་ད་ལྟ་དུས་ཚོད་རྐྱེན་པས་ངའི་དྲི་བ་མཐའ་མ་དེ་འདི་ཆགས་ཀྱི་འདུག། སྤྱི་ཟླ་བཅུ་གཅིག་ཚེས་བཅོ་ལྔ་ཉིན་ཕ་གི་ཤི་ཅིན་ཕིང་དངོས་སུ་འབྱོར་བའི་སྐབས་སུ་ད་ཞི་བའི་ལས་འགུལ་ཆེ་ཤོས་དེ་སྤེལ་བའི་སྐབས། ད་ལྟ་ད་ཕ་གི་ས་གནས་ལ་མི་ནི་སོ་ཏྲ་ནས་འཇིགས་མེད་ཨོ་རྒྱན་ལགས་ཕེབས་འདུག་ཨ་འཇིགས་མེད་ཨོ་རྒྱན་ལགས་ད་ད་ད་བོད་པའི་གི་འཐབ་རྩོད་པ་ཅིག་ཆགས་དེ་སྐོར་ལྷག་པར་དུ་སྤྱི་ཚོགས་དྲ་ལམ་གི་སྒང་ལ་ཅིག་མི་མང་པོས་དོ་སྣང་བྱས་ཡོང་དུས་ཁོ་རང་གིས་བཀའ་མོལ་གནང་བའི་ཅིག་ནང་ལོགས་ལ། ད་རེས་ཤི་ཅིན་ཕིང་མ་གིར་སླེབས་པའི་སྐབས་སུ་ད་བོད་མི་ཚོས་ཀྱི་སྐད་འབོད་འདི་ཤི་ཅིན་ཕིང་ཙམ་མ་ཟད་རྒྱ་ནག་ནང་ལོགས་ལ་ཡོད་པའི་ཀྱི་དབུ་ཁྲིད་གཙོས་པའི་ཀྱི་རྒྱ་ནག་མི་མང་ཚོས་ཀྱིས་གོ་ཐུབ་ཡས་དང་སུན་གཙེར་བཟོ་ཐུབ་ཡས་ཀྱི་གནས་སྟངས་ཅིག་ཆགས་ཡོད་ཟེར་འདི་འདྲས་གསུང་གི་འདུག་ཨ་ནི་རྣམ་པ་ཚོས་ཀྱི་བཀའ་མོལ་འདིའི་ཐོག་ལ་ག་རེ་གསུང་ཡས་ཡོད་ན་རྣམ་པ་ཚོས་ཀྱི་སྐད་འབོད་འདི་ཚོ་ཅིག་ད་རྒྱ་ནག་ནང་ལོགས་ལ་གཞི་རྩའི་ཀྱི་ལས་འགུལ་འདི་འདྲས་སྤེལ་ཆོག་གི་ཡོད་མ་རེད་ད་སྤེལ་གྱི་ཡོད་མ་རེད་སྤེལ་པ་ཡིན་ན་ཅིག་སོ་སོའི་ཚེ་སྲོག་འགྲོ་ཡས་ཀྱི་ཉེན་ཁ་ཡོད་དུས་རྣམ་པ་ཚོས་ཀྱི་ད་རེས་ལས་འགུལ་འདི

ངས་ངའི་དག་རར་ཚོགས་ཟུར་བ་དེ་ག་དང་གཅིག་རེད་གཉིས་པ་དེ་ལ་ཡང་ཁོ་རང་གི་བཀའ་མོལ་གནང་བ་དེ་ལ་སྐབས་རེ་ཡང་གཞོན་སྐྱེས་ལ་ཡང་སེམས་ཤུགས་འཕར་ཡག་གི་བཀའ་མོལ་ཞེ་པོ་ཡག་པོ་གནང་སོང་ཟེར་ཞུ་ཡ་ཡིན། ད་དེ་ག་ལ་ངས་ཀྱི་འཕར་མ་ཞུས་པ་ཡིན་ན་ད་ཞི་ཅིན་ཕིང་འདིར་སླེབས་དགོས་ཡ་དེ་ཁོ་རང་ད་ད་རྒྱ་ནག་ཁོ་རང་ནང་ལ་ཆབ་སྲིད་འགོ་ཁྲིད་ནང་ལ་ད་ད་ཞེ་པོ་ཅིག་དངངས་སྐྲག་ཡོད་རེད་ད། ད་ནི་རྒྱ་ནག་གི་དཔལ་འབྱོར་དང་རྒྱལ་སྤྱིའི་དཔལ་འབྱོར་ཐོག་ནས་འགྱུར་འགྲོས་ཐོག་ནས་ད་རིང་ཁོ་རང་སླེབས་དགོས་ཡ་དེ་ཨ་ནི་རྒྱ་ནག་སྤོབས་པ་ཆེན་པོ་དང་གདེང་སྤོབས་ཆེན་པོ་གཅིག་ཡོད་རེད་བསམ་གྱི་མི་འདུག་འདི་ཁོ་རང་དཔེ་ད་དངངས་སྐྲག་ཅིག་ཐོག་ནས་སླེབས་ཡོད་རེད། ཡིན་པས་ན་ད་ལྟ་ཇིན་མེའོ་དབྱིན་ལགས་ཀྱི་བཀའ་མོལ་གནང་ཡ་འདི་ཏན་ཏན་ད་རྒྱ་ནག་ནང་ན་སླེབས་ཀྱི་ཡོད་མེད་དེ་ད་ད་རྒྱ་ནག་ད་སྤྱིར་བཏང་རྒྱ་ནག་དེ་ད་གསར་འགོད་དང་ཨ་ནི་གནས་ཚུལ་དེ་ཚོ་དཔེ་དམ་བསྒྲགས་ཞེ་པོ་ཡོད་རེད་དེ་ཡིན་ནས་རིམ་པས་སླེབས་དུས་གང་ལྟར་ཕལ་ཆེར་ཕལ་ཆེར་ད་འདི་མུ་མཐུད་གནང་གི་རེད་བསམ་གྱི་འདུག་ག་ཟེར་ན། ང་ཚོའི་གི་ད་རྩ་བའི་བོད་བོད་ཀྱི་དཀའ་རྙོག་ད་འདི་འདྲས་ཡོད་རེད་དེ་ཡིན་ནས་རྒྱ་ནག་ནང་ཁོ་རང་ལབ་རོགས་ཨ་ནི་ད་ལྟའི་ཆ་ལ་ཨ་ནི་རྒྱ་ནག་གི་ཨ་ནི་དཔལ་འབྱོར་གནས་སྟངས་དེ་རྒྱ་ནག་གི་འགོ་ཁྲིད་ནང་ལ་རེད་ཡིན་པ་ཡིན་ནས་པི་ཨ་ནི་པེ་ག་ལ་འོ་ད་ང་ཚོའི་ད་མ་སོང་དངངས་སྐྲག་ཆེན་པོ་ཞུགས་ཡོད་རེད་ཡིན་དུས་ང་ལ་འདི་ལྷིང་འཇགས་ཡོད་ད་ཡོང་དང་མ་ཡོང་ཟེར་ཡ་དེ་ཚང་མ་ཨ་ནི་ཕལ་ཆེར་ང་ཚོའི་རྩ་བའི་ད་གང་ལྟར་རྡོག་རྡོག་དེ་ཞུས་ན་གང་ལྟར་ད་ཞི་ཅིན་ཕིང་ག་པར་ག་པར་ཕེབས་ཀྱི་ཡིན་ནས་ང་ཚོའི་གི་ངོས་ནས་ད་གང་ལྟར་ཅིག་རྔམ་སྟོན་ཁྲོམ་སྐོར་བྱེད་ཡ་རེད་ཨ་ནི་སྐད་འབོད་རྒྱག་ཡ་རེད་ངོ་རྒོལ་བྱེད་ཡ་རེད། ཞུ་གཏུག་བྱས་ཏེ་ང་ཚོ་བོད་མི་ཚང་མའི་ལས་འགན་རེད་ཨ་ནི་ད་རིང་ཨ་ནི་འཇིགས་མེད་ཨོ་རྒྱན་ལགས་ཁོ་རང་མི་ནི་སོ་ར་ཆེད་མངགས་ནས་ཕེབས་ཡོད་རེད་དེ་དེ་བཞིན་ང་ཚོ་བོད་མི་མང་པོ་ད་ལྟ་ས་གནས་ཉེ་འཁྲིས་ནས་ད་ལྟ་པོར་ཏི་ལེན་ནས་བོད་རིགས་སྤྱི་མཐུན་ཚོགས་པ་ནས་ཨ་ནི་མི་ཁ་ཤས་ཕེབས་སོང་ཡུ་ཊ་ནས་ཕེབས་སོང་ཨེ་ལེ་ནས་ཕེབས་སོང་ཨ་ནི་དེ་དེ་བཞིན་གྱི་ཨ་རིའི་ཕྱོགས་གང་ས་ནས་གང་ལྟར་བོད་མི་ཡོད་བ་ཕེབས་ཐུབ་མཁན་ཚང་མ་ཕེབས་སོང་འདི་འདིའི་ལས་འགུལ་འདི་ག་རེ་སྟོན་གྱི་ཡོད་ལབ་ན།